ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་སུམ་ཅུ་རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་ལྷུན་གྲུབ་ཚེ་རིང་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་དེ་རིང་གི་ལས་རིམ་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་རྒྱུད་སྟོད་གྲྭ་ཚང་གིས་གཤིན་རྗེ་གཤེད་ཀྱི་གཏོར་མའི་འཕྲུལ་འཁོར་གྱི་དྲག་པོའི་བསྲེག་སྦྱོར་དང་གཏོར་རྒྱག་གནང་ཡོད་པའི་སྐོར་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་ཀྱི་ལོ་གསར་སླེབས་ལ་ཉེ་བ་དང་བསྟུན་རྒྱ་ནག་གཞུང་གི་འབྲེལ་ཡོད་ཚོས་དགོན་སྡེ་ཁག་གི་གྲྭ་བཙུན་ཚོ་ལ་འཚམས་འདྲི་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་ལ་འཐབ་རྩོད་དགོས་པའི་སྐུལ་མ་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་འབྲས་སྤུངས་བློ་གསལ་གླིང་ཏྲེ་ཧོར་ཁང་ཚན་གྱི་བླ་མ་བདུད་དཔུང་རིན་པོ་ཆེ་བློ་བཟང་བསྟན་འཛིན་མཆོག་དགུང་གྲངས་གྱ་གཉིས་ཐོག་དགོངས་པ་རྫོགས་པའི་སྐོར་ཡིག་བརྒྱུད་གནས་ཚུལ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལས་རིམ་ནང་བོད་ནང་འཛུགས་སྐྲུན་གྱི་ལས་གཞི་འདི་དག་གཙོ་བོ་དམག་དོན་གྱི་ཐོག་ལ་བེད་སྤྱོད་ཇི་ལྟར་གཏོང་རྒྱུར་དམིགས་ཀྱི་ཡོད་མེད་ཀྱི་ཐད་ཉམས་ཞིབ་པ་བསྟན་འཛིན་ཡོན་ཏན་ལགས་སུ་བཀའ་འདྲི་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར། རྒྱུད་སྟོད་གྲྭ་ཚང་གིས་གཤིན་རྗེ་གཤེད་ཀྱི་གཏོར་མའི་འཁྲུལ་འཁོར་གྱི་དྲག་པོའི་བསྲེག་སྦྱོར་དང་གཏོར་རྒྱག་གནང་ཡོད་པའི་སྐོར་ལ་བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ལོ་གསར་བའི་ནང་སངས་རྒྱས་ཀྱི་བསྟན་པ་དང་བསྟན་འཛིན་གྱི་སྐྱེས་བུ་ཚོར་མི་དང་མི་མིན་གྱི་འཚེ་བ་ཞི་ཐབས་དང། སེམས་ཅན་སྤྱི་ལ་འགལ་རྐྱེན་བར་ཆད་མི་འབྱུང་བ་གི་ཆེད། རྒྱུད་སྟོད་གྲྭ་ཚང་གིས་གཤིན་རྗེ་གཤེད་ཀྱི་གཏོར་མའི་འཕྲུལ་འཁོར་གྱི་དྲག་པོའི་བསྲེག་སྦྱོར་དང་གཏོར་རྒྱག་གནང་ཡོད་པ། བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་དཔལ་ལྡན་སྟོད་རྒྱུད་གྲྭ་ཚང་གིས་སྔ་མོའི་ལམ་སྲོལ་ལྟར་ལོ་རེ་བཞིན་འཆར་ཅན་དུ་གནང་ལམ་ཡོད་པ་བཞིན། འདི་ལོ་ཡང་འབྱུང་འགྱུར་ལོ་གསར་བ་གི་ནང་བསྟན་འཛིན་ཀུན་གྱི་གཙུག་རྒྱན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས། རིས་མེད་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས་ཀྱི་སྐུ་ཚེ་མཛད་འཕྲིན་རྒྱས་པ་དང། ལྷག་པར་བོད་མིའི་སྒྲིག་འཛུགས་ཀྱི་བསྟན་སྲིད་སྤྱི་ལ་འཚེ་བའི་གཟུགས་ཅན་གྱི་དགྲ་དང་གཟུགས་མེད་ཀྱི་བགེགས་སོགས་བསམ་སྦྱོར་ངན་པའི་རིགས་མཐའ་དག་བཟློག་པ། དུས་ངན་ས་ཡོམ་གྱི་གོད་ཆག་དང་རིམས་ནད་མྱུར་དུ་ཞི་བ་སོགས་ཀྱི་ཆེད་ལ་དམིགས་ཏེ། བྱིན་རླབས་ཀྱི་ཚན་ཁ་འབར་བའི་རྒྱུད་རྟོག་བདུན་གྱི་དགོངས་དོན་བཞིན། དྲག་པོའི་བསྲེག་སྦྱོར་ལྕགས་མཁར་ཆེན་མོ་གི་གཏོར་རྒྱག་དེ་བཞིན། སྤྱི་ཟླ་དང་པོ་གི་ཚེས་པ་དགུ་ཉིན་གྱི་དགོང་མོ་གནང་ཡོད་ཅིང། རྒྱུད་སྟོད་གྲྭ་ཚང་གི་དགེ་བའི་བཤེས་གཉེན་ཆེན་མོ་མཁས་གྲུབ་ནོར་བཟང་ལགས་ནས། རྒྱུད་སྟོད་གྲྭ་ཚང་གིས་ལོ་རེའི་ནང་ཐེངས་མ་གཅིག་རེ་མ་གཏོགས་གནང་ལམ་མེད་པ་གི་གཏོར་རྒྱག་འདི་ནི། གཤིན་རྗེ་གཤེད་ཀྱི་གཏོར་མའི་འཕྲུལ་འཁོར་ལ་བརྟེན་ནས་གནང་བ་འདིས། བསྟན་པ་སྤྱི་དང་སྒོས་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས། སེམས་ཅན་གྱི་བདེ་སྐྱིད་བཅས་ཚང་མར་ལོ་གཅིག་གི་ནང་འགལ་རྐྱེན་བར་ཆད་སྔོན་ཆེན་པོ་གི་རིགས་ཞི་རྒྱུར་ཕན་ཐོགས་ཡོད་པ་གི་གསུང་སྲོལ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།
ཉིན་ཞག་ཕྲུགས་གཅིག་གི་ནང་ལོགས་ལ་ཆུ་ཚོད་ཉི་ཤུ་རྩ་བཞི་གི་རིང་ལ

གཞན་ཡང་ཁོང་གིས་བོད་ལ་གསང་སྔགས་ཀྱི་ཆོས་སྐོར་དར་ཏེ་ཞི་རྒྱས་དབང་དྲག་གི་ལས་མང་དུ་དར་ཡོད་པ་ལས། གཏོར་རྒྱག་འདི་ནི་མངོན་སྤྱོད་དྲག་པོའི་ལས་གི་ཁོངས་སུ་གཏོགས་པ་དང། རྒྱ་གར་ནང་གཤིན་རྗེ་གཤེད་ཀྱི་ཆོས་སྐོར་འདི་ནི་དུས་རབས་བརྒྱད་པ་གི་ནང་གྲུབ་ཐོབ་ལ་ལི་ཏ་བཛྲ་བརྒྱུད་ནས་དར་བ་གི་སྐོར་རེ་ངོ་སྤྲོད་གནང་གི་འདུག། དེ་དང་བོད་ལ་གསང་སྔགས་རྡོ་རྗེ་ཐེག་པ་དར་ནས་ནི་ཞི་རྒྱས་དབང་དྲག་གི་ལས་མང་པོ་དར་ཡོད་རེད་ད་དེའི་ནང་ནས་ད་ལྟ་དེ་མངོན་སྤྱོད་དྲག་པོའི་ལས་ཟེར་ཡག་དེ་ཆགས་བསྡད་ཡོད་རེད།

དེ་ལྟ་བུའི་དུས་རབས་ན་བ་སྟེ། དཔལ་ལྡན་རྒྱུད་སྟོད་གྲྭ་ཚང་གིས་གཤིན་རྗེ་གཤེད་ཀྱི་གཏོར་མའི་འཕྲུལ་འཁོར་ལ་བརྟེན་ནས་གཏོར་རྒྱག་གི་དྲག་པོའི་སྲེག་སྦྱོར་གྱི་ལྕགས་མཁར་སྒྲུབ་པ་སོགས་གནང་སྐབས། ཐོག་མར་གྲྭ་ཚང་གིས་ཉི་མ་གསུམ་གི་རིང་དཔལ་རྡོ་རྗེ་འཇིགས་བྱེད་ཀྱི་སྒོ་ནས་ཡ་མ་ར་ཛ་གི་སྒྲུབ་པ་བྱེད་པ་དང། ཉི་མ་བཞི་པར་མཁན་རིན་པོ་ཆེས་འཇིགས་བྱེད་ཀྱི་རྒྱུད་རྟོག་གསུམ་པ་གི་བཀའ་ཁྲིད་གནང་སྟེ། མཆོད་དཔོན་ཆེན་མོ་ལ་སོགས་ནས་གཤིན་རྗེ་གཤེད་ཀྱི་འཕྲུལ་འཁོར་གྱི་སྒོ་ནས་ཐིག་འདེབས་པ་དང་རྡོ་ཡི་འཁོར་ལོ་འབྲི་བ། མཆོད་གཡོག་དམ་ཚིག་གཙང་བ་རྣམས་ཀྱིས་གཏོར་མ་བཞེང་བ་དང་འབྲེལ། དངོས་གཞི་ཉི་མ་གསུམ་གྱི་རིང་སྒྲུབ་པ་གནང་སྟེ་ཉི་མ་མཐའ་མ་དེར་གཏོར་རྒྱག་གནང་ལམ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། ལེ་ཐི་ཝིན་ཡུལ་གྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་དང་ལྷན་དུ་ཐུག་འཕྲད་གནང་ནས་ད་ལྟའི་བོད་ནང་གི་གནས་སྟངས་དང་ཡུག་རེན་དང་བོད་ཀྱི་གནས་ཚུལ་འདྲ་མཚུངས་ཡིན་པ། རྒྱལ་སྤྱིའི་ངོས་ནས་བོད་དོན་ཐོག་རྒྱབ་སྐྱོར་བྱ་འོས་སོགས་ཀྱི་སྐོར་གོ་བསྡུར་གནང་བའི་ཐོག་ལེ་ཐི་ཝིན་ཡུལ་གྱི་གྲོས་ཚོགས་ཀྱི་ངོས་ནས་བོད་དོན་ཐོག་རྒྱབ་སྐྱོར་གནང་ཕྱོགས་ཀྱི་དགོངས་འཆར་གསུངས་ཡོད་འདུག། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡུ་རོབ Baltic མངའ་ཁུལ་དུ་གཟིགས་སྐོར་གནང་མུས་ལ། ཕྱི་ཚེས་ཉི་ཤུ་རྩ་དགུ་ཉིན Latvia གྲོང་ཁྱེར Riga རུ་ཕེབས་འབྱོར་གནང་ནས་སྲིད་སྐྱོང་མཆོག་གིས་ཁྲིམས་དང་བཟང་སྤྱོད་ཚུལ་ཁྲིམས་ཞེས་པའི་བགྲོ་གླེང་ཚོགས་འདུར་མཉམ་ཞུགས་གནང་ཐོག་བོད་དོན་སྐོར་གསུང་བཤད་གནང་བཞག་སྐབས་དེར་ཚོགས་བཅར་བ་རྣམས་ཀྱིས་དོ་སྣང་ཆེན་པོས་རིག་གཞུང་དང་སྐད་ཡིག་གཅེས་སྐྱོང་དང་སྲུང་སྐྱོབ Latvia ཡི་བོད་དོན་ལ་རྒྱབ་སྐྱོར་གནང་ཕྱོགས། མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་གླེང་ཕྱོགས་བོད་མིའི་སྒྲིག་འཛུགས་ཀྱི་སྐོར་སོགས་གནད་དོན་མང་པོའི་ཐོག་ལ་བཀའ་འདྲི་ཞུས་པར་ལན་འདེབས་གསལ་བཤད་གནང་བའི་རྗེས། ས་གནས་ཀྱི་གསར་འགོད་པའི་བཅར་འདྲིར་ཡང་དང་ལེན་གནང་ཡོད་འདུག་དེ་རྗེས་ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་ལས་རིམ་ཁག་གྲུབ་པའི་རྗེས་ལུ་ཐེན་ཡའི་ནང་ཕྱོགས་ཕེབས་གནང་ཡོད་ཅིང། ཁ་ས་ཉིན་རྒྱབ་རི་ག་གྲོང་ཁྱེར་ལས་ཁུངས་ཀྱི་གྲོང་ཁྱེར་སྤྱི་ཁྱབ་གཞོན་པས་གོ་སྒྲིག་གནང་དོན་ལྟར་སྲིད་སྐྱོང་མཆོག་ཕེབས་ཏེ Tibetan Warrior ཞེས་པའི་བོད་དམག་སྐོར་གྱི་གློག་བརྙན་ཞིག་གི་གཟིགས་འབུལ་དང་འབྲེལ་དྲི་བ་དྲིས་ལན་གནང་སྐབས་མང་ཚོགས་ནས་བོད་དོན་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེ་བསྟན་འདུག་སྲིད་སྐྱོང་མཆོག་ཕྱོགས་ཕེབས་ཀྱི་གནད་དོན་དང་འབྲེལ་ནས་ཨིན་ཡུལ་སྐུ་ཚབ་དོན་གཅོད་ཕོར་སི་བསོད་ནམས་ཚེ་རིང་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལྟར་ན་ཨིན་ཡུལ་སྐུ་ཚབ་དོན་གཅོད་ཁྱབ་ཁོངས་ཡུ་རོབ་བྱང་མའི་ཡུལ་ལུང་ཁག་ཏུ་རྒྱུན་དུ་བོད་ཀྱི་གནད་དོན་སྤྱི་དང། ལྷག་པར་དུ་བོད་འདི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ལྡན་པའི་རྒྱལ་ཁབ་ཅིག་ཡིན་པ་འདི་ངོ་སྤྲོད་གནང་རྒྱུར་འབད་འབུངས་གནང་བཞིན་ཡོད་པ་གསུངས་འདུག་ལ། ཉེ་ཆར་བོད་འདི་རྒྱ་ཡིག་གི་ལོ་རྒྱུས་ཁག་ཏུའང་རང་བཙན་གྱི་མངའ་ཐང་ལྡན་པའི་རྒྱལ་ཁབ་ཅིག་ཡིན་པར་ངོས་འཛིན་གནང་མཁན་རྒྱ་མིའི་སློབ་དཔོན་ལའོ་ལགས་དབྱིན་ཇིའི་གྲོས་ཚོགས་སུ་གདན་ཞུས་ཀྱིས་བོད་ཀྱི་ལོ་རྒྱུས་ངོ་སྤྲོད་གནང་ཡོད་པའི་འགྲེལ་བརྗོད་གནང་བཞག།

དེ་ནི་དུས་བཀག་བསྐྱར་ཞིབ་སྐབས་གཡོ་སྒྱུ་འཁྲབ་སྟེ་རྒྱལ་ཁབ་གཞན་རྣམས་མགོ་སྐོར་བསླུ་བྲིད་བྱེད་ཐབས་ཤིག་ཡིན་པ་འགྲོ་བ་མིའི་ཐོབ་ཐང་གི་ཐད་ལ་མཁས་དབང Sophia Richardson ལགས་ཀྱིས་འགྲེལ་བརྗོད་གནང་འདུག་དེ་ཡང་འདི་གའི་རྩོམ་སྒྲིག་འགན་འཛིན་གཞོན་པ་བསྟན་འཛིན་པད་མ་ལགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ངེས་སྟོན་པ་ཟུར་པ་དང། Stanford གཙུག་ལག་སློབ་གྲྭ་ཆེན་མོའི་དམངས་གཙོའི་རིང་ལུགས་དང་འཕེལ་རྒྱས་ཁྲིམས་ལུགས་དབང་སྒྱུར་སྡེ་ཚན་གྱི་ཆོད་གན་སློབ་ཁྲིད་པ་མཁས་དབང Sophia Richardson ལགས་སུ་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དང་འབྲེལ་བའི་ཐོག་རྒྱ་ནག་གི་སྐུ་ཚབ་ནས་བཤད་པ་དེའི་ཐོག་བཀའ་འདྲི་ཞུས་པའི་ལན་དུ་ཁོང་གིས། རྒྱ་ནག་གི་སྐུ་ཚབ་ཁྲེན་ཞུའུ་ཡིས་སྤྱི་བསྒྲགས་སྤེལ་བའི་ནང། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་བཞིན་ཡིན་པ་དང། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་དེ། ཆབ་སྲིད་བཟོས་ནས་རྒྱ་ནག་ལ་སྐྱོན་བརྗོད་བྱ་བཞིན་པ་རེད་ཅེས་བཤད་པ་དེ་ཚོ་ནི། རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནས་ཚུལ་གཡོལ་ཐབས་སུ་བཤད་པ་ཞིག་ཡིན་པ་གསུངས་བཞག། དེ་བཞིན། ཤུའུ་ཡིས་རྒྱལ་ཁབ་བརྒྱ་དང་བཞི་བཅུ་ཞེ་གཅིག་ཙམ་ནས་རྒྱབ་གཉེར་གནང་བ་ཕལ་ཆེ་བ་ནི་དོན་ཕན་ཅན་ཞིག་ཡིན་པར་ཡིད་ཆེས་བྱེད་ཀྱི་ཡོད། འོན་ཀྱང་རྒྱ་ནག་རང་ཉིད་ཀྱི་ལངས་ཕྱོགས་ཟླ་བ་རྗེས་མར་སྟོན་གྱི་ཡིན་ཞེས་བཤད་བཞག་རེས་གཟའ་མིག་དམར་ཉིན་དུས་བཀག་བསྐྱར་ཞིབ་དེའི་ཆུ་ཚོད་གསུམ་གྱི་རིང་གནང་བའི་སྐབས། ཐེངས་འདིར་ཆ་ཤས་ལེན་མཁན་མང་པོ་ཡོད་པའི་ཆ་ནས་རྒྱལ་ཁབ་རེར་དཔྱད་གཞི་རྣམས་འགྲེལ་བརྗོད་བྱ་རྒྱུར་སྐར་ཆ་བཞི་བཅུ་ཞེ་ལྔ་མ་གཏོགས་མེད་སྟབས། རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཤུགས་ཆེ་གཏོང་ཡུལ་གྱི་ཡུལ་ཨུ་གུར་དང་བོད། ཧོང་ཀོང་སོགས་ཀྱི་གནས་ཚུལ་མང་པོ་ཞིག་འཐུས་ཚང་གསན་ཞིབ་ཐུབ་པ་བྱུང་མེད་པ་རེད་བཞག་ཡང་གནས་ཚུལ་གཞན་ཞིག་ནང་ཧོང་ཀོང་གིས་རྒྱལ་ནང་བདེ་སྲུང་གི་ཁྲིམས་གཞི་གསར་པ་ཞིག་བཟོ་རྒྱུར་འགོ་འཛུགས་བྱས་ཡོད་པ་དང་ལོ་གསུམ་ལྷག་གོང་ཁྲིམས་གཞི་དེ་འདྲ་ཞིག་གིས་རྒྱ་ནག་གིས་ཧོང་ཀོང་ཐོག་བཙན་འགེལ་བྱས་ནས་གཞུང་དང་ཆབ་སྲིད་ཀྱི་ལྟ་བ་མི་མཐུན་པ་རྣམས་ལ་དྲག་གནོན་ཤུགས་ཆེ་བྱས་ནས་ཚར་བཅད་ཡོད་པ་རེད། དེ་ཡང་དེ་རིང་ཧོང་ཀོང་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཁྲིམས་འཆར་གསར་པ་དེས་ཧོང་ཀོང་གཞུང་ལ་ཕྱི་རྒྱལ་དང་ལག་འབྲེལ་བྱས་ནས་ཁྲིམས་བཟོ་བར་ཤུགས་རྐྱེན་སྤྲོད་ཐབས་བྱེད་མཁན་དང། བདེན་པ་མིན་པའི་གནས་ཚུལ་སྤྱི་བསྒྲགས་དང་བཀོད་སྤེལ་བྱེད་མཁན་རྣམས་ལ་ཁྲིམས་གཏུག་བྱ་རྒྱུའི་དབང་ཚད་ཆེ་རུ་བཏང་ཡོད་པ་དང། དེ་བཞིན་ཁྲིམས་འཆར་དེའི་ནང། སྤྱི་ཚོགས་ཀྱི་ཚོགས་པ་ཁག་སྒོ་བརྒྱབ་ཆོག་པ་དང་ཆ་རྐྱེན་ཁག་ཅིག་ནང། ཧོང་ཀོང་ཙམ་མ་ཡིན་པར་འཛམ་གླིང་ས་ཕྱོགས་གང་དུ་ཡོད་ཀྱང། ནག་ཉེས་ཡོད་པ་ཉེས་འཛུགས་བྱས་ཏེ་ཁྲིམས་གཏུག་བྱ་ཆོག་པ་སོགས་ཀྱི་ཆ་རྐྱེན་ཡོད་འདུག། ཧོང་ཀོང་ས་གནས་ཀྱི་རྩ་ཁྲིམས་ནང་རྒྱལ་ནང་བདེ་སྲུང་གི་ཁྲིམས་གཞི་ཞིག་གཏན་འབེབས་བྱ་དགོས་པ་བཀོད་ཡོད་ཀྱང། དེས་གཞི་རྩའི་མི་མང་གི་རང་དབང་རིམ་པས་ཉམས་རྒུད་དུ་འགྲོ་བའི་ཞེད་སྣང་ངང་མང་ཚོགས་ཀྱིས་ཁ་གཏད་ཤུགས་ཆེ་བྱས་པའི་རྐྱེན་གྱིས་མི་ལོ་བཅུ་ཕྲག་མང་པོའི་རིང་རྒྱལ་ནང་བདེ་སྲུང་གི་ཁྲིམས་གཞི་གཏན་འབེབས་བྱས་ཐུབ་མེད་པ་རེད། ཕྱི་ལོ་ཉིས་སྟོང་གསུམ་ལོར། ཁྲིམས་གཞི་དེ་འདྲ་ཞིག་གིས་བཟོ་ཐབས་བྱས་ཀྱང་མི་མང་ས་ཡ་ཕྱེད་ཀ་ལྷག་ཙམ་སྲང་ལམ་ནང་ཐོན་ནས་གཞི་རྒྱ་ཆེ་བའི་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པར་བརྟེན། ཁྲིམས་འཆར་བཟོ་རྒྱུ་དེ་ཕྱིར་བསྡུ་བྱ་དགོས་བྱུང་ཡོད་པ་རེད། འོན་ཀྱང་ད་ཆ་ཧོང་ཀོང་ནང། ཕྱོགས་འགལ་ཆབ་སྲིད་ཚོགས་པར་དྲག་གནོན་བྱེད་བཞིན་པར་སོང། རྒྱལ་ནང་བདེ་སྲུང་གི་ཁྲིམས་འཆར་དེ་ལས་སླ་པོའི་ངང་གཏན་འབེབས་བྱ་ཐུབ་སྲིད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་བཟུང་ཧོང་ཀོང་གི་དམངས་གཙོར་རྒྱབ་སྐྱོར་བྱེད་མཁན་ལས་འགུལ་བ་རྣམས་འཛིན་བཟུང་དང་ཁ་བཀག་པ། བཙན་བྱོལ་དུ་འགྲོ་དགོས་བཟོས་པ་དང། ཚོགས་པ་བཅུ་ཕྲག་མང་པོ་ཁ་ཐོར་དུ་བཏང་བ་དང། འཛེམ་ཟོན་མེད་པར་གནས་ཚུལ་བཀོད་སྤེལ་བྱེད་མཁན་གསར་འགྱུར་བརྒྱུད་ལམ་ལས་ཁང། Apple Daily། ཞེས་པ་དང། Stand News། ཞེས་པ་སོགས་བཙན་དབང་གིས་སྒོ་བརྒྱབ་ཏུ་བཅུག་ཡོད་པ་རེད། ཁྲིམས་འཆར་གསར་པ་དེ་བཞིན་དེ་རིང་ནས་བཟུང་མང་ཚོགས་ལ་གོ་བསྡུར་བགྲོ་གླེང་བྱས་ནས་ཟིན་བྲིས་བྱེད་ཡག་དེ་མགོ་འཛུགས་བྱས་ཡོད་པ་དང། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ཟིན་བྲིས་མཇུག་སྒྲིལ་བྱ་རྒྱུ་ཡིན་པའི་གསལ་བསྒྲགས་བྱས་ཡོད་འདུག། དེ་ནས་བོད་ཀྱི་ལོ་གསར་སླེབས་ལ་ཉེ་བ་དང་སྟབས་བསྟུན་ནས་རྒྱ་ནག་གཞུང་གི་འབྲེལ་ཡོད་ཚོས་དགོན་སྡེ་ཁག་གི་གྲྭ་བཙུན་ཚོ་ལ་འཚམས་འདྲི་དང་གོང་ས་མཆོག་དང་ཁ་བྲལ་ལ་འཐབ་རྩོད་དགོས་པའི་སྐུལ་མ་བྱས་ཡོད་པའི་སྐོར་ལ་བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱ་ནག་གཞུང་གིས་ཆེད་བསྐོས་བྱས་པའི་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་དཔལ་ཡུལ་རྫོང་གི་དམར་ཤོག་ལས་བྱེད་ཚོས་ས་ཁུལ་དེའི་དགོན་སྡེ་ཁག་སུམ་ཅུ་སོ་ལྔ་ལྷག་ནང་ཆེད་བསྐྱོད་ཀྱིས་ལོ་གསར་འཚམས་འདྲི་དང་འབྲེལ་གྲྭ་བཙུན་ཚོར་རྒྱ་ནག་གཞུང་གི་ཆབ་སྲིད་སློབ་གསོ་དྲིལ་བསྒྲགས་དང་འབྲེལ་མ་འོངས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་བར་སྐྱོན་བརྗོད་དགོས་སྐོར་བརྗོད་ཡོད་པ་དང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས། རྒྱ་ནག་གཞུང་གིས་དེ་སྔ་ནས་དུས་ཆེན་ཁག་ལ་གྲྭ་བཙུན་ཚོར་གསོལ་རས་སྤྲོད་ཐབས་དང་འབྲེལ་གྲྭ་བཙུན་ཚོ་བསླུ་བྲིད་དང་ལག་ཆར་བེད་སྤྱོད་ཀྱིས ྋགོང་ས་མཆོག་ལ་ངོ་རྒོལ་དང་མི་མང་མགོ་གནོན་ཐབས་ཙམ་ལས། དགོན་སྡེ་དང་གྲྭ་བཙུན་རྣམས་ལ་ལྷག་བསམ་རྣམ་དག་གིས་འཚམས་འདྲི་རིགས་གང་ཡང་མིན་སྐོར་བརྗོད་བྱུང། འཚམས་འདྲི་ཡིན་ཟེར་ནས་ཅི་ངན་པ་འདྲ་བྱ་འདྲ་དེ་འདྲ་ཁོ་ཡིན་མིན་སྙམ་དུ་འཚམས་བྱ་འདྲ་ཅི་གཏོང་དེ་ནས་སྐད་ཆ་བཤད་དུ་ཕ་ད་ལྟ་འདྲ་ཆགས་པོ་ལ་འདྲ་ཆགས་པོ་རྣམས་ལ་འོང་སྟེ། སྡིགས་ར་དང་བསླུ་བྲིད་གཉིས་ཀ་ཡོད་དེ་བ་སྐད་ཆ་བཤད་ཡ་དེ་ཁོ་ག་དུས་ན་དེ་རྒྱ་ནག་གཞུང་གི་བྱེད་སྟངས་ཅི་རེད་ད་ལྟ་དེ་ད་ག་རང་གང་ལ་མཚོན་བསྡད་ཀྱི་འདུག་དེ་འདྲའི་གནས་ཚུལ་སྐོར་དཔལ་ཡུལ་རྫོང་འཐབ་ཕྱོགས་གཅིག་གྱུར་ཁང་གི་སྐད་འཕྲིན་འཕྲིན་སྟེགས་སྟེང་སྤེལ་བའི་གནས་ཚུལ་ནང་བོད་ཀྱི་ལོ་གསར་དང་འབྲེལ་རྫོང་དེའི་དམར་ཤོག་དྲུང་ཆེ་ལིའུ་ཡོན་ཟེར་བའི་སྣེ་ཁྲིད་འོག་ཡ་ཆེན་ཆོས་སྒར་དང་ཀ་ཐོག་རྡོ་རྗེ་གདན་དཔལ་ཡུལ་དགོན་གཙོས་དགོན་སྡེ་ཆེ་ཆུང་སུམ་ཅུ་སོ་ལྔ་ལྷག་ནང་སྐོར་བསྐྱོད་ཀྱིས་དགོན་སྡེའི་སྣེ་ཁྲིད་པ་ཚོ་ཐུག་འཕྲད་བྱས་ཏེ་ལོ་གསར་འཚམས་འདྲི་དང་གསོལ་རས་ཕུལ་ནས། མ་འོངས་པར་མུ་མཐུད་དགོན་སྡེ་ཁག་གིས་མེས་རྒྱལ་གཅིག་གྱུར་དང་ཁ་བྲལ་བར་འཐབ་རྩོད་དགོས་པའི་སློབ་གསོ་སྤེལ་ཡོད་པར་བསྒྲགས་འདུག་ལ། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་དམིགས་བསལ་དུས་ཆེན་ཁག་ལ་གྲྭ་བཙུན་ཚོ་འཚམས་འདྲི་ཟེར་བ་དེ་མི་དམངས་སྤྱི་ཡོངས་ནས་དམར་ཤོག་ཚོགས་པའི་དྲིལ་བསྒྲགས་དང་ལེན་བྱེད་ཐབས་ཆེད་བེད་སྤྱོད་གཏོང་གི་ཡོད་སྐོར་འགྲེལ་བརྗོད་གནང་བྱུང།
མི་མང་གི་སེམས་དང་ར་འགུག་ཐབས་དང་མི་མང་གི་སེམས་དེ་བསྒྱུར་ཐབས་ཀྱི་ཆེད་དུ་ད་ཁོ་ཚོ་ཡོ་ཐུབ་ཀྱི་ཐབས་ཤེས་དེ་ད་ཁོ་ཚོ་ཐ་མི་འདྲ་མི་འདྲ་འཐེན་གྱི་འདུག། སྤྱིར་རྒྱ་ནག་གཞུང་གིས་བོད་ཀྱི་ལོ་གསར་དང་དུས་ཆེན་ཁག་ལ་བོད་ནང་གི་དགོན་སྡེ་ཁག་གི་སྣེ་ཁྲིད་མཁན་དང་ཤེས་ཡོན་པ་དང་མི་མང་གིས་གུས་བརྩི་ཞུ་སའི་མི་སྣ་ཚོ་འཚམས་འདྲི་དང་འབྲེལ་རྒྱ་ནག་གཞུང་གི་ཁ་ལ་ཉན་དགོས་པའི་སློབ་གསོ་གཏོང་སྲོལ་ཡོད་པ་བཞིན་རྒྱ་ནག་གཞུང་འབྲེལ་གསར་ལམ་དུ་དཔལ་ཡུལ་རྫོང་གིས་འདི་ལོ་ཡུལ་དེའི་དགོན་སྡེ་ཁག་གི་བླ་མ་མཁན་པོ་བཅུ་གྲངས་ཤིག་རྒྱ་ནག་ཁྲིན་ཏུའུ་རུ་སྐད་བཏང་སྟེ་ལོ་གསར་གསོལ་སྟོན་ཟེར་བ་དང་འབྲེལ་ཡུལ་དེའི་དགོན་སྡེ་ཁག་གི་གྲྭ་བཙུན་ཚོས་རྒྱལ་གཅེས་ཆོས་གཅེས་དང་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པ། ཁ་བྲལ་ལ་ངོ་རྒོལ་དགོས་པ་སོགས་ཀྱི་སློབ་གསོ་སྤེལ་ཡོད་པ་མ་ཟད་དགོན་སྡེ་ཁག་ཏུ་ལོ་གསར་གུང་སེང་སྐབས་ཆབ་སྲིད་སློབ་གསོ་སློབ་སྦྱོང་དགོས་པའི་དྲིལ་བསྒྲགས་དཔེ་དེབ་སུམ་སྟོང་དྲུག་བརྒྱ་ལྷག་འགྲེམས་སྤེལ་སོགས་བྱས་པ་བཀོད་འདུག་དཔལ་ཡུལ་རྫོང་ཁོངས་སུ་དེ་སྔ་རྒྱ་ནག་གཞུང་གིས་གཏོར་བཤིག་བཏང་བའི་ཡ་ཆེན་དགོན་དང་སྔ་འགྱུར་རྙིང་མའི་མ་དགོན་ཆེན་པོ་དྲུག་གི་ཡ་གྱལ་དཔལ་ཡུལ་མ་དགོན་གྱི་བཤད་གྲྭ་སོགས་ཡོད་པ་མ་ཟད་ལྷག་པར་ཡ་ཆེན་སྒར་དང་དཔལ་ཡུལ་དགོན་གཉིས་ནང་བོད་ཀྱི་ས་ཁུལ་གང་ས་ནས་གྲྭ་བཙུན་སློབ་གཉེར་བ་མང་དག་ཅིག་ཡོང་གི་ཡོད་སྟབས་ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་བཟུང་རྒྱ་ནག་གཞུང་གིས་ཡ་ཆེན་སྒར་དུ་བོད་ཀྱི་ལྷ་ས་ཁུལ་དང་གཞིས་ཀ་རྩེ། ལྷོ་ཁ། ནག་ཆུ། ཆབ་མདོ་དཔལ་འབར། རི་བོ་ཆེ། སྟེང་ཆེན། ཀོང་པོ། འཇོ་མདའ་སོགས་ནས་སློབ་གཉེར་གནང་བཞིན་པའི་གྲྭ་བཙུན་སུམ་སྟོང་ལྷག་ཕྱིར་འབུད་བཏང་བའི་གནས་ཚུལ་བྱུང་ཡོད་པ་རེད་ལ་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་དཔལ་ཡུལ་དགོན་དུ་དགེ་འདུན་པ་ཁག་གིས་རྒྱ་ནག་གཞུང་གི་སྲིད་བྱུས་ལ་ངོ་རྒོལ་དང་འབྲེལ་འཛིན་བཟུང་བྱས་པར་དགོན་པ་དེའི་གྲྭ་མང་གིས་དགེ་འདུན་པ་ཚོ་གློད་གྲོལ་དགོས་པའི་ངོ་རྒོལ་བྱས་པས་རྒྱ་ནག་གཞུང་གིས་དགོན་པ་དེ་དག་ནང་ཆབ་སྲིད་དྲིལ་བསྒྲགས་གཙོས་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་འབྲས་སྤུངས་བློ་གསལ་གླིང་ཏྲེ་ཧོར་ཁང་ཚན་གྱི་བླ་མ་བདུད་དཔུང་རིན་པོ་ཆེ་བློ་བཟང་བསྟན་འཛིན་མཆོག་དགུང་གྲངས་བརྒྱད་གྱ་གཉིས་ཀྱི་ཐོག་ལ་དགོངས་པ་རྫོགས་ཡོད་པའི་སྐོར། རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
འབྲས་སྤུངས་བློ་གསལ་གླིང་ཏྲེ་ཧོར་ཁང་ཚན་གྱི་བླ་མ་བདུད་དཔུང་རིན་པོ་ཆེ་བློ་བཟང་བསྟན་འཛིན་མཆོག་དགུང་གྲངས་བརྒྱད་ཅུ་གྱ་གཉིས་ཀྱི་ཐོག་དགོངས་པ་རྫོགས་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་འབྲས་སྤུངས་བློ་གསལ་གླིང་ཏྲེ་ཧོར་ཁང་ཚན་གྱི་བླ་མ་བདུད་དཔུང་རིན་པོ་ཆེ་མཆོག་བར་ལམ་ཅིག་ནས་གཅིན་ནད་དང་མཆིན་པའི་སྙུང་གཞིས་རྐྱེན་པས་སྨན་པ་བསྟེན་གཏུགས་གནང་ཀྱང་སྐུ་གཟུགས་དྭངས་སྐྱེད་མ་བྱུང་སྟབས། ངེད་ཅག་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་རིན་པོ་ཆེ་མཆོག་ལྡི་ལི་ནས་འབྲས་སྤུངས་སུ། དམིགས་བསལ་གནམ་གྲུའི་ཐོག་གདན་འདྲེན་ཞུས་རྗེས་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་གྱི་ཞོགས་པར་ཆུ་ཚོད་དྲུག་དང་སྐར་མ་བཅུ་བདུན་གྱི་སྟེང། རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་གྱ་གཉིས་ཐོག་གང་ཉིད་ཀྱི་བླ་བྲང་དུ་སྐུ་ངལ་གང་ཡང་མེད་པར་དགོངས་པ་རྫོགས་ཡོད་པ་རེད་འདུག་དེའི་སྐོར་རྡོ་འབུམ་བླ་བྲང་གི་ཕྱག་མཛོད་དགེ་བཤེས་བསྟན་འཛིན་རྡོ་རྗེ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ད་རེས་ཉི་ཤུ་རྩ་གསུམ་ལ་དམིགས་བསལ་གྱི་གནམ་གྲུ་ཆུང་ཆུང་དེ་འདྲའི་ཡོད་དེ་འགྲོ་བའི་ང་ཚོས་གོ་སྒྲིག་བཟོས་ནས་ང་འབྲས་སྤུངས་ཕེབས་ཨ་ནས་ད་ནང་ཞོགས་ཁའི

ཁམས་བཙན་སོགས་ཀྱི་ནང་སྔོན་མོའི་ཆུ་འབུད་ནང་ཞུས་པའི་འདྲེ་ཆོས་ནང་བྱུང།
ནི་དེ་རིང་ཕྱི་ཚེས་སམ་པ་ལ་ཏུའི་ཧོ་ཁུང་ཙེའི་ནོར་ལུག་ལ་ནི་རྗེ་འཇིགས་གཉིས་བྱེད་ནི་ཕྱི་ཚེས་ལྔ་བ་ལ་རྨི་ཚེ་རིན་པོ་ཆེའི་མཚོ་བོ་ཁུང་ཙེའི་དུ་འབྲེལ་བ་ཡོད་པའི་མཚོ་བོའི་འབྲེལ་བུས་ཁྲི་བ་རིན་པོ་ཆེ་བརྒྱད་ཀྱི་པ་སངས་དབུ་བཞིའི་ཐོག་ལ་མཚོ་བོ་ཁུང་ཙེའི་ནང་བླ་མ་ཆེ་བའི་ཚོགས་ཕེབས་ཡ་བྱེད། ནི་འབྲས་སྤུངས་བླ་ཤིར་ལ་དེ་རིང་དགུན་ཟླ་ཕྱི་ཚེས་དྲུག་པའི་ཐོག་ལ་ཡོད། སྒོ་མང་བློ་གསལ་ལས་གྲྭ་མང་ཚོགས་མང་བས་ནི་ཤོག་ལྟ་ཤོག་ཡ་དེ་འདྲ་བྱེད། ནི་དགུན་ཟླ་ཡོད། དེ། ཏྲེ་ཧོར་ཁམས་ཚན་གྱི་དགེ་བཤེས་དེ་ཚོ་དར་རྒྱས་མི་ཚན་ནང་ལ་ཡོང། ཨ་ནི། ཞབས་བརྟན་བྱས་མཆོད་འབུལ་བྱས་དེ་འདྲ་བྱས་ད་ལྟ། ད་ཚང་མ་གྲ་སྒྲིག་བཟོ་བཞིན་པ་ཡིན་དེ་ནས་ཡོ་སང་ཉིན་བྱུང་སྐད་གྲྭ་ཚང་ནང་ལོགས་ལ་དམིགས་བསལ་གྱི་རིན་པོ་ཆེ་བྱས་དེ་ལ་གྲ་ཤ་ཚོགས་ནས་མཆོད་འབུལ་བྱས་དེ་འདྲ་བྱས་ཡོད་རེད། དེ་མིན་རིན་པོ་ཆེ་མཆོག་དང་ལྷན་རྒྱས་ཕྱག་ལས་གནང་མྱོང་མཁན་ཝ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་གི་སློབ་དཔོན་ཟུར་པ། རྒན་སྤེན་པ་རྡོ་རྗེ་ལགས་ཀྱིས་གསུངས་ན་རྡོ་འབུམ་རིན་པོ་ཆེ་མཆོག་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་འོག་བོད་པའི་ཆོས་དང་རིག་གཞུང་འཛིན་སྐྱོང་སྤེལ་གསུམ་གནང་རྒྱུར་ཐུགས་ཁུར་ཆེ་བཞེས་ཀྱིས། མཛད་འཕྲིན་དུ་མ་ཞིག་བསྐྱངས་གནང་ཡོད་པ་གསུངས་གནང་བྱུང། ཆོས་དང་རིག་གཞུང་ཐོག་བསྐྱར་ངོ་མ་ཞིག་བཏང་གནང་མི་གནང་ཤེས་གི་ད་གང་བྱས་གི་ལྡི་ལི་བོད་ཁང་གི་དེ་གའི་ངེས་སྟོན་པ་གནང་དུས་དང་བར་ལ་ང་ཚོའི་གི་རིག་གཞུང་དེ་ནི་དེ་སྲུང་སྐྱོབ་གནང་ཡ་དང་ད་ག་ནང་བཞིན་རིག་གཞུང་གི་བརྒྱུད་སྤེལ་གནང་ཡ་དང་དེ་ལས་མང་པོ་གནང་བཞག་རེད། དེ་དང་གི་སྲོལ་རྒྱུན་གི་སློབ་གཉེར་བྱེད་སྟངས་དེ་གང་རེད་ཡ་ཨ་ནི་ད་ལྟ་གི་དེང་དུས་གི་ཨ་ནི་བགྲོ་གླེང་གནང་སྟངས་དེ་སྐོར་ལས་ང་ཚོས་ནི་ད

དགོན་སྡེ་ཁག་གི་མཁས་པ་ཚོ་གི་བགྲོ་གླེང་གནང་སྟངས་འདི་རྒྱལ་པོ་ལི་ཡ་དེ་རིན་པོ་ཆེ་དང་པོ་ནང་གསོལ་ར་འདུག་གསོལ་གནང་ཡོད་རེད། ཨ་དེ་ཡང་རིན་པོ་ཆེ་འདི་གི་དོན་དངོས་ཁ་གསལ་གདན་ས་ཁག་གཅིག་པོ་མ་རེད་ཆོས་བརྒྱུད་ཚང་མའི་ནང་གནང་ཡོད་ས།
ཚེ་འདས་རྡོ་འབུམ་རིན་པོ་ཆེ་བློ་བཟང་བསྟན་འཛིན་མཆོག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཅིག་ལོར་བོད་ཁམས་སྐྱེ་རྒུ་མདོར་སྐུ་འཁྲུངས་ཤིང་དགུང་ལོ་གཉིས་ཀྱི་ཐོག་རྡོ་འབུམ་སྐུ་གོང་མའི་ཡང་སྲིད་དུ་ངོས་འཛིན་མཛད་ཅིང་ཁོང་དགུང་ལོ་བཅུ་གཉིས་ལ་ཕེབས་སྐབས་དཔལ་ལྡན་འབྲས་སྤུངས་སུ་ཆོས་ཞུགས་ཀྱིས་མཚན་ཉིད་གཞུང་ཆེན་ཁག་ལ་གསན་བསམ་སློབ་གཉེར་མཛད་རྗེས་བོད་ནང་དུས་འགྱུར་བྱུང་བའི་རྗེས། སྦག་ས་ཆོས་སྒར་དུ་མུ་མཐུད་གསན་སྦྱོང་གནང་བ་དང་དེ་རྗེས་ཝ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་ནང་སློབ་གཉེར་གྱིས་ཨ་ཅར་ཡའི་སློབ་ཐོན་བྱུང་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་རྡ་ས་བོད་ཀྱི་དཔེ་མཛོད་ཁང་དུ་ཕྱག་ལས་གནང་ཞིང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ལོར་གོང་ས་མཆོག་གི་བཀའ་དགོངས་ལྟར། སྐུ་སྒེར་དྲུང་ཆེའི་ཕྱག་རོགས་ལོ་ལྔའི་རིང་ཞབས་ཕྱི་ཞུས་སྐབས། ཁོང་ནས་ཉི་ཧོང་དང་སུད་ཛར་ལན། ཨ་རི་དང་ཨུ་རུ་སུ། དེ་བཞིན་སོག་ཡུལ་སོགས་ཀྱི་ནང་གོང་ས་མཆོག་གི་ཆིབས་ཞབས་ལྷན་བཅར་ཞུས་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར། རྒྱལ་ས་ལྡི་ལིར་ཡོད་པའི་བོད་དང་ཕྱི་ཕྱོགས་ཀྱི་རིག་གཞུང་འབྲེལ་མཐུད་བསྟི་གནས་ཁང། ལྡི་ལི་བོད་ཁང་ཞེས་པ་དེའི་འགན་འཛིན་དུ་ཕེབས་ཏེ། རྒྱལ་ས་ལྡི་ལི་ནང་གི་ཕྱི་རྒྱལ་ཡུལ་ཁག་གི་རིག་གཞུང་གནས་གཞི་དང་འབྲེལ་ལམ་བཙུགས་པ་དང། བོད་པའི་རིས་སུ་མ་ཆད་པའི་ཆོས་བརྒྱུད་ཁག་གི་དབུ་ཁྲིད་རྣམ་པ་གདན་ཞུས་ཀྱིས། ཕྱི་ནང་དད་ལྡན་མང་ཚོགས་ལ་ཆོས་ཀྱི་ལམ་སྟོན་གྱི་མཛད་རིམ་སོགས་ཀྱི་ལས་འགུལ་འདྲ་མིན་སྤེལ་གནང་བ་དང། དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར། རྒྱ་གར་གྱི་སྲིད་བློན་དམ་པ་རཱ་ཇིབ་གྷན་དྷི་མཆོག་དང་མཇལ་འཕྲད་ཀྱིས་བོད་མིས་རྒྱ་གར་གཞུང་དམངས་གཉིས་ལ་བཀའ་དྲིན་རྗེས་དྲན་ཞུ་སླད་རྒྱལ་ས་ལྡི་ལིར་སྟོན་པའི་སྐུ་བརྙན་མི་ཚད་ཉིས་འགྱུར་གྱི་གསར་བཞེངས་བཀའ་འཁྲོལ་ཐོབ་པ་ལྟར། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་ལེགས་གྲུབ་བྱུང་སྟེ། ད་ལྟའི་ཆར་ལྡི་ལིར་སངས་རྒྱས་རྗེས་དྲན་གྱི་སྐྱེད་མོས་ཚལ་དེ་ཡིན་པ་དང་གཞན་ཡང་རྡོ་འབུམ་རིན་པོ་ཆེ་མཆོག་ནས་ཕྱི་རྒྱལ་ཡུལ་ཁག་དང་རྒྱ་གར་ས་ཁུལ་མང་པོའི་ནང་གོང་ས་མཆོག་གི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་འཛམ་གླིང་ཞི་བདེ་དང་བོད་དོན་ལ་སྨན་པའི་ལྷན་ཚོགས་དང་བགྲོ་གླེང་སོགས་ཀྱི་ནང་ལྷན་ཞུགས་གནང་བ་མ་ཟད་ད་དུང་རིན་པོ་ཆེ་མཆོག་ནས་བསྟན་པ་སྤྱིའི་རྣམ་བཞག་སོགས་ཀྱི་ཐད་དབྱིན་བོད་གཉིས་ཀྱི་ཐོག་ནས་རང་རྩོམ་དང་ལེགས་སྒྲིག་སྒྲ་སྒྱུར་དང་དེ་བཞིན་འགྲོ་བ་སྤྱི་ལ་སྨན་པའི་བརྩམས་སྒྲུང་ཁག་དུས་དེབ་དང་ཚངས་པ་རྒྱུའི་རྒྱུ་བཀྲག་སྣང་བ་སོགས་ཀྱི་མཛད་འཕྲིན་དུ་མ་ཞིག་བསྐྱངས་གནང་མཛད་ཡོད་པ་རེད་འདུག་ཡང་ལྷོ་ཕྱོགས་ནས་དབྱི་ཤ་ར་བ་ལུང་རིགས་ཀྱི་གསར་འགོད་པ་པོའི་དངོས་གྲུབ་སྤེལ།
རྒྱ་ནག་གཞུང་གིས་བོད་ནང་ལ་འཛུགས་སྐྲུན་བྱེད་པའི་ལས་གཞི་ཁག་ནི་དམག་དོན་གྱི་ཆེད་དུ་དམིགས་པར་ངོས་འཛིན་གནང་གི་འདུག་རྒྱ་ནག་གཞུང་གིས་བོད་ནང་དུ་དམག་དོན་གྱི་འཛུགས་སྐྲུན་རྒྱ་སྐྱེད་གཏོང་བཞིན་ཡོད་ཅིང་ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་བར་དུ་བོད་ནང་དུ་གནམ་གྲུ་འབབ་ཐང་དང་རི་ལིའི་ལྕགས་ལམ། མོ་ཊའི་གཞུང་ལམ་བཅས་རྒྱ་སྐྱེད་གཏོང་རྒྱུའི་ལས་དོན་ཚགས་ཚུད་དུ་གཏོང་དགོས་པའི་སྐུལ་འདེད་བྱེད་ཀྱི་ཡོད་པ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང་བོད་ནང་འཛུགས་སྐྲུན་གྱི་ལས་གཞི་དེ་དག་གཙོ་བོ་དམག་དོན་གྱི་ཐོག་ལ་བེད་སྤྱོད་ཇི་ལྟར་གཏོང་རྒྱུར་དམིགས་ཀྱི་ཡོད་མེད་ཀྱི་ཐད་ཉམས་ཞིབ་པ་བསྟན་འཛིན་ཡོན་ཏན་ལགས་དང་ལྷན་དུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན། བཀྲ་ཤིས་དབང་ཕྱུག་ལགས་ཀྱིས་བཀའ་འདྲི་ཞུས་པའི་ལས་རིམ་ཞིག་གསན་རོགས་གནང། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ང་ཚོའི་ལས་རིམ་དེ་ཐོག་ལ་ཡང་ད་ལྟ་བོད་ནང་ལོགས་ཀྱི་འཛུགས་སྐྲུན་ལས་གཞི་རེད། བོད་ནང་ལོགས་ཀྱི་རྒྱ་ནག་གཞུང་གི་སྲིད་བྱུས་དང་འབྲེལ་བ་ཡོད་པའི་གནད་དོན་ཐོག་ལ་ཡང་ཉམས་ཞིབ་གནང་མཁན་བསྟན་འཛིན་ཡོན་ཏན་ལགས་གདན་འདྲེན་ཞུས་བྱས་བཀའ་མོལ་ཞུ་གི་ཡིན་བསྟན་འཛིན་ཡོན་ཏན་ལགས་ཀྱིས་ད་ཉེ་ལམ་བོད་ནང་ལོགས་ལ་ཡང་དམག་དང་འབྲེལ་བའི་ད་འཛུགས་སྐྲུན་གྱི་ལས་གཞི་མང་པོ་ཅིག་གནང། བྱས་ག་རེ་ཟེར་གནམ་གྲུའི་འབབ་ཐང་ལ་སོགས་པ་རི་ལིའི་ལྕགས་ལམ་དང་གཞུང་ལམ་ལ་སོགས་པ་དེ་འདྲའི་འཛུགས་སྐྲུན་མང་པོ་ཞིག་གནང་གི་འདུག་བྱས་དེ་འདྲའི་ཀྱི་རྩོམ་ཡིག་ཅིག་སྤེལ་གནང་ཤག། འདི་དང་འབྲེལ་བྱས་ང་ཚོ་བཀའ་མོལ་ཞུ་གི་ཡིན་དང་པོ་དེ་བསྟན་འཛིན་ཡོན་ཏན་ལགས་ད་ལྟ་འདས་པའི་ལོ་གཅིག་དང་ཐམ་ལོ་མང་པོ་ཞིག་ནས་རྒྱ་ནག་གཞུང་གིས་འདི་འཛུགས་སྐྲུན་བྱེད་ཀྱི་ཡོད་རེད་ཟེར་ཅིག་ང་ཚོ་ཡོངས་གྲགས་རེད་ཡིན་ནའི་འདས་པའི་ལོ་ཁ་ཤས་ནང་ལོགས་ལ་ཡང་དོ་སྣང་བྱེད་དགོས་ཡག་གི་གནས་ཚུལ་འདྲ་པོ་ག་རེ་བྱུང་ཡོད་ན་དང་པོ་དེ་འདི་ཅིག་བཀའ་གནང་དང། ལགས། ལགས། དབང་ཕྱུག་ལགས་དང་པོ་དབང་ཕྱུག་ལགས་ལ་བཀྲ་ཤིས་བདེ་ལེགས་ཞུ་ཡག་ཡིན།

དང་ཡུན་ནན་ག་ཅི་ཨ་ནི་ཞིང་ཆེན་ནང་ལོགས་ལ་ད་ལྟ་ང་ཚོ་བོད་ས་ཆ་ཡོད་རེད་ར་ལ་རེད། ད་དེ་ཚོ་ནང་ལ་ཁྱོན་བསྡོམས་ཡོད་ནས་ད་ས་ཆ་ང་ཚོ་བོད་བོད་རང་སྐྱོང་ལྗོངས་ཀྱི་ད་ང་ཚོ་ད་ལྟ་འཛུགས་སྐྲུན་གྱི་ད་ཆ་ཤས་རྒྱ་རྒྱ་ནག་གི་འཛུགས་སྐྲུན་གྱི་ཆ་ཤས་ད་ལྟ་ངས་འདི་ནང་ལ་བྲིས་བཞག་པ་འདི་བོད་རང་སྐྱོང་ལྗོངས་ཁོ་རང་ག་ཅི་ཨ་ནི་འཛུགས་སྐྲུན་གྱི་ཆ་ཤས་དེ་རེད། ད་བྱས་ཙང་ངས་འདི་ནང་བྲིས་བཞག་པ་དེ། འབྲེལ་བ་དེ་བོད་རང་སྐྱོང་ལྗོངས་ཀྱི་འབྲེལ་བ་དེ། བོད་པའི་ས་ཆ་གཞན་པ་ཡིན་ཏེ་སི་ཁྲོན་དང་ཆིང་ཧའི་དང་དེ་ཚོ་གཉིས་དང་འབྲེལ་བ་ཤུགས་ཆེན་པོ་ཆགས་ཀྱི་འདུག་ད་ཡིན་ན་ཡང་ད་ལྟ་ང་ཚོས་གྲོས་བསྡུར་བྱས་ཡ་ད་ད་ལྟ་ངའི་རྩོམ་འདི་ག་ཅིག་ནི་བརྗོད་གཞི་དང་རྩོམ་འདི་ག་ཅིག་དོ་སྣང་བྱེད་ས་ཡོད་ན་མེད་ན་དེ་ད་ལྟ་བོད་རང་སྐྱོང་ལྗོངས་ལ་དོ་སྣང་བྱེད་པ་ཡིན། ཨ་བྱས་ཙང་འདི་ནང་ལོགས་ལ་ཛ་དྲག་པ་ད་གནས་སྟངས་འདི་ག་འདྲ་མཐོང་འདུག་ལབ་ན། བྱས་ཙང་ང་ཚོ་བོད་རང་སྐྱོང་ལྗོངས་ནང་ལོགས་ལ་ལྕགས་ལམ། ཨཱ་ནི། གནམ་གྲུ་དང། ཨཱ་ནི་ས་དགྲ་ལམ་ཁ་ཡག་ཨཱ་ད་རྒྱ་ནག་གི་རྙེད། ད་བོད་རང་བཙན་ཤོར་ནས་གཞི་ནས་དོ་སྣང་ཤུགས་ཆེན་པོ་སྤྲད་གནང་འདུག། ཨཱ་བྱས་ཙང་བོད་རང་བཙན་ཤོར་དུས་ངོམ་པ། ང་ཚོ་བོད་ནང་ལོགས་ལ་བོད་རང་སྐྱོང་ལྗོངས་ནང་ལོགས་ལ་གནམ་ཐང་དང་པོ་བཙུགས་ས་དེ་ལྷ་ས་ག་ཅིག་འདམ་གཞུང་ལ་བཙུགས་རེད། ད་ལྷ་ས་འདམ་གཞུང་ལ་བཙུགས་དང་པོ་ལྷ་ས། འདམ་གཞུང་ལ་བཙུགས་པའི airport དང་ཤོས་དེ་ཁོ་རང་རྒྱ་ནག་གི་ཨ་ནི། Air Force། PLA གི་ཆེ Air Force། ག་རེ། གནམ་གྱི་དམག་གི་ཆེད་དུ། དམག་མི་གི་གནམ་དམག་གི་ཆེད་དུ་དོན་རང་ཆེད་དུ་འདམ་གཞུང་གི airport དེ་བཙུགས་བཞག་ཡོད་རེད། ད་དེ་མ་ཟད་ད་དུས་ཀྱི་བོད་ནང་ལོགས་ལ railway དང་པོ་བཙུགས་རྒྱུ་དེ་ཆིང་ཙང line རེད་ད་ད་རྒྱ་ནག་གི་གཅིག་སྐད་ལ་ཆིང་ཙང line ད། དབང་ཕྱུག་ལ། ཨ་ནི། ཡན་ད་དེ།

དེ་རྒྱ་ནག་གི་གཅིག་དམག་མིས་རང་བེད་སྤྱོད་བཏང་ཡ་ཞིག་འདུག་རང་ལོ་མང་པོ་ཞིག་བཙུགས་ནས་གཞི་ནས་ལོ། nineteen eighty seven ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་བར་དུ་དམག་མིས་རང་བེད་སྤྱོད་བཏང་འདུག་ད། ད་དེ་རང་ཉིད་ལོ་རྒྱུས་ནས་བལྟ་བ་ཡིན་ན་བོད་རང་སྐྱོང་བོད་རང་བཙན་ཤོར་ནས་ཞིག་ལོ་རྒྱུས་ནས་བལྟ་བ་ཡིན་ན་དེ་ཚོ་འཛུགས་སྐྲུན་འགག་ས་རྒྱ་ནག་དམག་མི་ཀྱི use རྒྱ་ནག་དམག་མིས་བོད་སྤྱོད། ཆེད་རང་ཆེད་དུ་བཟོས་པ་ཅིག་ད་མཚོན་རྟགས་ཤུགས་ཆེན་པོ་ཞིག་ཡོད་རེད་ད་དེ་མ་ཟད་ད་ལྟ་བོད་ནང་ལོགས་ལ railway ད་ལྕགས་ལམ་དེ་ཆིང་ཙང་ཡོད་རེད་དང Qinghai Tibet line ཅིག་ཡོད་རེད་ཨ་ནི་མཉམ་དུ་ཞོར་དུ་ད་ལྟ་སི་ཁྲོན to ཤི་ཙང line ཁྲོན་ཙང line ཡང་ད་ལྟ railway station ཤུགས་ཆེན་པོ་ཅིག་ཡོད་རེད་ད་དེ་མ་ཟད་ད་དུས་ཀྱི་ཤིང་ཅང་ཤིང་ཅང་དང་བོད་ཁོ་རང་གཉིས་བར་དུ་ཨ་ནི། railway railway ལྕགས་ལམ་གཅིག་བཙུགས་ཡས་ཀྱི་ད་ལྟ་དམིགས་ཡུལ་ཤུགས་ཆེན་པོ་ཞིག་ཡོད་རེད། མཉམ་དུ་ཡུ་ནན་ཞིང་ཆེན་དང་ཨ་ནི་བོད་ཤི་ཙང་བཙུགས་ཡས་ད་ཁྱོན་བསྡོམས་བྱས་ནས་བོད་ནང་ལོགས་ལ railway railway གི་གཅིག་ལམ་ད་ལྕགས་ལམ་ཤུགས་ཆེན་པོ་གཅིག་ད་ཆེན་པོ་གཅིག་ད་ཡུ་ནན་ནས་བྱས་བོད་བར་དུ་ཨ་ནི་ཤིང་ཅང་ནས་བྱས་ནས་བོད་བར་དུ་པ་སི་ཁྲོན་ནས་བྱས་ནས་བོད་བར་དུ། ཆིང་ཙང་ཆིང་ཧའེ་ནས་བྱས་ནས་བོད་བར་དུ་བྱས་ནས་རི་ལི་ལྕགས་ལམ་ཤུགས་ཆེན་པོ་ཞུ་གཅིག་བཟོ་ཡ། ད་འདི་མ་ཟད་དབང་ཕྱུག་ལགས་ད་འདོད་ད་ཁོང་ཚོ་གིས་ད་ཆ་ཤས་ནང་ལོ་ལ་རི་ལི་ལྕགས་ལམ་གཅིག་པོ་གཅིག་མ་རེད་བྱས་ལ་ད་རི་ལི་ལྕགས་ལམ་ལས་ལྷག་པ་གནམ་ཐང་གི་ཕོན་ཆེན་པོ་ཞུ་བཟོ་ག་རེད་བྱས་ད་གྲངས་ཀ་འདི་སྔར་ལ་མི་འདྲ་བས་ད་གནམ་ཐང་ཤུགས་ཆེན་པོ་ཞུ་གཅིག་བཟོ་ཡ་བྱས་མཉམ་དུ་རི་ལི་ལྕགས་ལམ་མཉམ་དུ་ས་དགྲ་ལམ་ཁ National Highway དེ་ཡོད། པ་མ་ཟད་རྒྱ་ཆེན་པོ་ཞིག་ནས་ཉིས་སྟོང་སུམ་ཅུ་སོ་ལྔ་བར་དུ་ཁོང་ཚོ་གིས་ད་བོད་ནང་ལོ་ལ་བོད་རང་སྐྱོང་ལྗོངས་ཟེར་བའི་ད་ས་ཆ་འདི་ནང་ལོ་ལ་འཛུགས་སྐྲུན་གྱི་ད་ཆ་ཤས་ཤུགས་ཆེན་པོ་ཞུ་གཅིག་བཏང་བྱས་ལ། འདི་ད་ལྟ་དམག་མི་རང་གི་ཆེད་དུ་རེད་ཟེར་ང་ཚོ་འདི་ག་འདྲ་ཤེས་ཐུབ་ཀྱི་རེད་ལོ། ལགས་ང་ལགས་ད་འདི་ཤེས་ཐུབ་ཀྱི་རེད་ཅིག་ད་ང་ཚོ history ཞིག་ནས་ད་རྒྱལ་རབས་ཞིག་ནས་བལྟས་ན་རྒྱལ་རབས་འདི་སྔོན་ལ་བཤད་པ་ནང་བཞིན་བོད་རང་སྐྱོང་ལྗོངས་ནང་སྔོན་མ་ནས་བྱས་ནས་ད་ལྟ airport དང་དེ་ཚོ་ང་ཚོ་བེད་སྤྱོད་བཏང་ཡ་དེ་རྒྱ་ནག PLA ཁོ་རང་གི་ད་ཆ་ཤས་ཡིན་པ PLA ཁོ་རང་གི་ད་བེད་སྤྱོད་བྱས་ཡ་ཆེད་དུ་བཟོས་ཆོད་ཨ་ནི་ཅི་གང་ལ་ད་ལྟ་ང་ཚོ་གི་ད་འདི་ཚོ་འཛུགས་སྐྲུན་འདི་ཚོ་ད་ནས་ད་འདི་དམག་མི་ག་ཅིག་ཡོད་དམག་མི་རང་བེད་སྤྱོད་བྱས་ཡ་ལ་འདི་ལ་ཡ་དེ་གང་ཟག་གཞི་དེ་གང་ལ་ཆ་ཡི་འདུག་ལབ་ན་རྒྱ་ནག་ག་ཅིག་དམག་མི་ག་ཅིག་དེ་ཚོ་ང་ཚོ་ད་ཁོང་ཚོ་གི news དེ་ཚོ་བལྟས་ན་ཨ་ནི། ཡག་པོ་མཁྱེན་ས་རེད་ཁ་ཅིག་ན་ན་ཁོང་ཚོའི news ནང་ལ་དམག་མིའི་གི་འདི་བྱེད་ཀྱི་ར་ད་ང་ཚོ་ཨིན་སྐད་ཐོག་ན་ན drill རེད་ད drill། ནས་སྦྱོང་བརྡར་བྱེད་ཡ་དེར་བ་ལ། ན་དམག་མི་སྦྱོང་བརྡར་བྱེད་ཡ training བྱེད་ས་ཨ་ནི་དམག་མི training བྱེད་དེ་འདྲའི་མེ་མདའ་བརྒྱབ་ཨེ་འདྲ་བྱེད་ད་ཁོང་ཚོའི་གི་སྦྱོང་བརྡར་ཤུགས་ཆེན་པོ་བྱས་དུས་རྒྱུན་དུ་ནས་བོད་ནང་བྱེད་དེ་གི་ད། རེད། ད་འདི་བྱེད་དུས་འོང་པ་ང་ཚོ་གཅིག་ལྟ་དུས་འོང་པ་ས་ཆ་དུ་ཚུགས་འོང་ས་རེད་ཨ་ནི་འོང་དམག་མི་གི་ད་ཅ་ལག་ཡིན་པའི་ད weapons དང equipment དང་དམག་མི་ཅ་ལག་ཤུགས་ཆེན་པོ་ཞུ་ཡོད་ལ་ཁོ་ཚོ་བོད་ནང་ལོ་འོར་དུས་འོང་པ་ང་ཚོ་དམག་མི་གི་ཅ་ལག་བོད་ནང་ལོ་ཕྱི་ག་ཅིག་ད་རྒྱ་ནག་གི province ཕྱི་ལོག་ནས་བྱས་ནས་ནང་ལོ་འོར་དུས་འོང་པ་ད་འོར་ས་དེ་ས་ཆ་དེ་ལྟ་དུས་འོང་པ་འོར་ས་ག་ཅིག་ལམ་དེ་ལྟ་དུས་འོང་པ།

བོད་པ་ག་ཅིག airport རང་བེད་སྤྱོད་ཤུགས་ཆེན་པོ་བཏང་གི་འདུག་ཨ་ཅི་སྟང། ཕྱིའི་ག་ཅིག་ད་རྒྱ་ནག་ག་ཅིག་ས་ཆ་ནས་ཚུར་བོད་ནང་ལོ་ལ་དམག་མི Recruit བྱེད་ཀྱི་ར་དམག་མི་ཡ། གསར་པ་བཙུགས་ཡ་ཞིག་རེད། ད་བདམས་ནས་གསར་པ་ཡ་སླེབས་དུས་འོང་པ་ཁོང་ཚོ་གི་སླེབས་ཡ་ག་ཅིག་ཡ་མ Transportation ད་གང་རྩ། ང་ཚོ airport རང་བེད་སྤྱོད་བྱེད་ལྷ་ས་གོང་དཀར་དེ་དཔེ་ཤུགས་ཆེན་པོ་བེད་སྤྱོད་བྱེད་ཀྱི་འདུག་བོད་ནང་ལོ་ཡིན་ན་ཆབ་མདོ་སྤང་མདའ་གི airport དེ་ཤུགས་ཆེན་པོ་ཞུ་བེད་སྤྱོད་བྱེད་ཀྱི་འདུག་ཨ་ལི་ཡིན་ན་མངའ་རིས་ཡིན་ན་ཨ་ལི་ཀུན་ཤཱ airport ལ་ནི་དཔེ་ཤུགས་ཆེན་པོ་བེད་སྤྱོད་བཏང་གི་འདུག་ད་དེ་ཚོ་གང་ཚ airport ཡིན་ནའི་འདྲ railway ཡིན་ནའི་འདྲ་རྒྱ་ནག་གི་དམག་མི་ག་ཅིག་བེད་སྤྱོད་བཏང་བཏང་གི་ཡོད་པ་དེ་གསལ་པོ་གསལ་རྐྱང་རེད་ཤག་དབང་ཕྱུག་ལགས། འདི་ད་ལྟ་སྤྱིར་བཏང་ནས་གནམ་ད་ལྟ་རྒྱ་ནག་མི་དམངས་བཅིངས་འགྲོལ་དམག་ཟེར་ཡ་ད་བཅིངས་འགྲོལ་དམག་ཟེར་ཡ་ད་དེ་གཙོ་བོ་དེ་དམག་རང་རེད་པ་དམག་མི་རང་རེད་པ་དེ་དམག་མི་ཚོས་ཀྱིས། ཅ་ལག་འོར་འདྲེན་བྱེད་ཡ་དང་དམག་མི་འོར་འདྲེན་བྱེད་ཡ་དང་དེ་འདྲས་ཀྱི་ཆེད་དུ་རི་ལིའི་ལྕགས་ལམ་རེ་གནམ་ཐང་དེ་གའི་བེད་སྤྱོད་བྱེད་ཀྱི་འདུག་ཟེར་གི་འོ་རེད། ས་བསྒྲགས་དེ་འདྲ་ལབ་གཞུང་ལམ་རྒྱ་སྐྱེད་བྱེད་ཀྱི་ཟེར་དེ་གའི་ཚང་མ་བེད་སྤྱོད་བྱེད་ཀྱི་འདུག་ཟེར་ལབ་རེད། ད་འདི་བེད་སྤྱོད་བྱས་ནས་ཅིག་འདི་གི་ད་ལྟ་རྒྱ་གར་གྱི་མཐའ་མཚམས་གཡས་གཡོན་དེ་ལ་ད་མང་པོ་ཞིག་འདི་བཤད་ཀྱི་འདུག་རྒྱ་གར་མཐའ་མཚམས་གཡས་གཡོན་བོད་དང་རྒྱ་གར་གཉིས་ཀྱི་མཐའ་མཚམས་གཡས་གཡོན་དེ་ལ་ཡར་སྲུང་སྐྱོབ་བྱེད་ཡ་དང་འདི་གཡས་གཡོན་དེ་དམ་དྲག་བྱེད་ཡ་དང།

ད་ཡིན་ན་ཡང་ང་ཚོ་མི་མང་གིས་ག་རེ་ཧ་གོ་གི་མི་འདུག་ལབ་ན། ཉིས་སྟོང་ཉི་ཤུ་ནས་ཞེས་ནས་ད་ལྟ་བར་དུ་ད་བར་དུ་རྩོད་རྙོག་མུ་མཐུད་ནས་འགྲོ་ཡོང་པ། རྩོད་རྙོག་གཅིག་ལས་གཅིག་ཆེ་བ་པོས་ད་དཔེ་ཆ་ཟེར་ན་ཉིས་སྟོང་ཉི་ཤུ་རྩ་གཉིས་ལ་རྒྱ་གར་ག་གཅིག་པོས་ཀྲུང་པོ་གཉིས་གཅིག་ལ་ཨ་ནི་རྩོད་རྙོག་ཤུགས་ཆེན་པོ་ཞིག་ཤོར་ཟེར་ཡང་ཤམ་དཀར་ཏེ་ཁ་རེ་ལེན་དང་ཨ་ནི།

འདི་ལྟར་རྩ་ཁོ་རང་རྒྱ་གར་ཡིན་ན་རྒྱ་གར་ཁོ་རང་གིས་ད་གྲལ་སྒྲིག་བྱས། རྒྱ་ནག་ཡིན་ན་རྒྱ་ནག་ཁོ་རང་གིས་གྲ་སྒྲིག་བྱས་ཡོད་པ་གསལ་པོ་གསལ་རྐྱང་རེད་ཤག་ཁ་ཆེ་ན་ན། རྒྱ་ནག་ཁོ་རང་གིས་ད། བོད་རང་སྐྱོང་ལྗོངས་ནང་ལོགས་ལ་འཛུགས་སྐྲུན་གྱི་ཆ་ཤས་དེ་ལ་གཞི་བཞག་ན། རྩོད་རྙོག་ཆེན་པོ་ཞིག་ལ་ད་གྲ་སྒྲིག་བྱེད་ཀྱི་ཡོད་པ་དེ། གསལ་པོ་གསལ་རྐྱང་རེད་ཤག་ལ་དབང་ཕྱུག་ལགས། ཨ་ཅེ་གང་འདི་ལས་དྲན་པ་དེ་བཤད་དབང་ཕྱུག་ལགས་དེ། ང་ཚོ་བོད་ནང་ལོགས་ལ་ད་འཛུགས་སྐྲུན་ཡོད་ར infrastructure དེ་ཚོ། ཨ་ནི་དམག་མིའི་བེད་སྤྱོད་བཏང་ཡ་འདུག་ལ་འདི།

ད་ལྟ་བསྟན་འཛིན་ཡོན་ཏན་ལགས་ཁྱེད་རང་གི་འདོད་ཚུལ་ནང་ལ་ཡང་ཉིས་སྟོང་སུམ་ཅུ་སོ་ལྔ་བར་དུ་རྒྱ་ནག་གཞུང་གི་འཆར་གཞི་གཏིང་རིང་པོ་ཞིག་བཏིང་གི་འདུག་ཟེར་ཅིག་ཁྱེད་རང་དེ་ནང་ལ་ཡང་གསལ་པོ་གསུང་གི་འདུག་ཨང། ཉིས་སྟོང་སུམ་ཅུ་སོ་ལྔ་བར་དུ་རྒྱ་ནག་གཞུང་གི་དམིགས་ཡུལ་ངེས་ཅན་ག་རེ་བཟུང་གི་ཡོད་རེད་ཞི་ཅིན་ཕིང་གི་གཉིད་ལམ་འདྲ་བོ་དེ་ག་རེ་བཏང་གི་ཡོད་རེད་ཁོ་རང་གི་བསམ་ཚུལ་འདྲ་བོ་དེ་ད་བོད་ནང་ལོགས་དེ་བོད་ཀྱི་ས་ཁུལ་འདི་ས་ཆ་ག་འདྲ་ཞིག་ལ་བེད་སྤྱོད་བྱེད་ཡ་འཆར་གཞི་བྱེད་ཀྱི་ཡོད་རེད། ལགས་འོ་ད་ང་ཚོ་བོད་རང་བོད་རང་བཙན་ཤོར་དུས་ནས་ཞིག་ནས་རྒྱ་ནག་ཁོ་རང་མའོ་ཙེ་ཏུང་ནས་ཞིག་ནས་ཁོ་ཚོ་གིས་ད་འཆར་གཞི་ཤུགས་ཆུང་པོ་འདུག་བོད་རང་བཙན་དེ་བོད་དེ་བཟུང་ནས་བོད་ཁོ་རང་ལ་ཨ་ནི་མཚམས་བཞག་ཡ་དེ་མ་རེད་ཤག་ལ་ད་དབང་སྒྱུར་ཞིག་ཡོད་ར expansion ད་རྒྱ་ནག་ཁོ་རང་གི་ད་བོད་ས་ཆ་དེ་བརྒྱུད་ནས་བོད་ས་ཆ་དེ་ད་བེད་སྤྱོད་བཏང་ནས་ཨ་ནི་ཕྱིའི་ས་ཆ་བོད་གི་ལས།

ཤུགས་ཆེན་པོ་སྔོན་མ་ནས་འདུག་ལ། རྒྱ་ནག་ཁོ་རང་གི་ཇི་ལྟར་མའོ་ཙེ་ཏུང་དུས་ཚོད་ནས་བཞིན་ནས་བོད་རང་བཙན་ཤོར་ནས་བཞིན་ནས། ལོས་ལོས། ད་ཡིན་ནའི་ང་ཚོ་ད་ལྟ་འདི་ནང་ལ་འདི་ནང་ལ་དཔེར་ན་གནམ་ཐང་ལྔ་བཅུ་ང་དགུ་བཙུགས་འདུག་ཟེར་ལབ་རེད་བ། ད་བོད་བོད་རང་སྐྱོང་ལྗོངས་གཅིག་པུའི་ནང་ལོགས་གནམ་ཐང་བོད་དང་ད་བོད་ཀྱི་ཉེ་ཁུལ་ས་ཁུལ་ནང་ལ་ཡ་ད་གནམ་ཐང་ལྔ་བཅུ་ང་དགུ་ཚུད་འདུག་ཟེར་བ་ཉུང་ཉུང་མ་རེད་བ་ལ་ད་འདི་རིམ་པར་འཆར་གཞི་ག་འདྲ་སྒྲིག་ཤག་ཁྱེད་རང་འདི་ཉམས་ཞིབ་གནང་དུས་འདི་ནང་ལོ། ལོས་ལོས་གསུངས་དང། ལ་ཝང་ལ་ཝང་ད་ད་ཝང་ཤི་ལ་ངའི་གྲངས་ཀ་དེ་ཁ་རི་ཁ་བཏོད་ལ་ཤའོ་ར་གྲངས་ཀ་དང་ཨ་ནི་རྣམ་ཐང་མིང་དང་ཨ་ནི་ས་ཆ་ག་བ་ག་ཚུ་བོ་དེ་ཁ་རི་ཁ་བཏོད་ལ་ཤའོ་ར་ཨ་ནི་ཅི་ཐང་ཨ་ང་ཚོ་ད་ད་ད་ད་ད་ངའི་ཉེ་ཆར་གི་ད་གསང་རྒྱུད་ཞིག་ད་ཨེ་ཏི་བི་ལན་ཡོན།

Airport འདི་ཚོ་དབང་ཕྱུག་ལགས་ཆེན་པོ་ཆེན་པོ་དེ་མ་རེད་ཤག་ལ། ལོས་ལོས་ད་ཡིན་ན་དེ་དམག་མི་གི་བེད་སྤྱོད་བྱེད་ཡ་ད་བོད་ས་ཆ་སབ་ཁྲ་འདྲ་ཅིག་སྒང་ལ་བྱེད་ན་ཆ་ཚང་ལ་ཁྱོན་བསྡོམས་པ་ཅིག་ཁྱབ་ཡ་བཟོ་འདྲ་ཅིག་ཆགས་འགྲོ་གི་རེད་བ། ལགས་འོ་ལྔ་བཅུ་ང་དགུ་དེ་ད་ལྟ General Airport ད་ལྟ་བཙུགས་བླངས་མི་འདུག་ད་ལྟ་བཙུགས་བསྡད་ཡོད་རེད་ལ་ཨ་ཆ་ཤས་དེ་ཉིས་སྟོང་ཉི་ཤུ་རྩ་ལྔ་བར་དུ་བཅུ་བཞི་བཙུགས་ཚར་བ་བྱས་པ་རེད་ཉིས་སྟོང་ཉི་ཤུ་རྩ་ལྔ་ནས་ཡང་སུམ་ཅུའི་བར་དུ་ཡང་ཁོ་ཚོ Mid Term ལབ་ནས་ཡང་དུས་ཚོད་ཅིག་བཞག་ཤག་དེ་ནང་ལོགས་ལ་ཡང་གྲངས་ཀ་ག་ཚོད་ཡིན་ནའི་ཞིག་ད་ལྔ་བཅུ་ང་དགུ་ནས་གྲངས་ཀ་ག་ཚོད་ཡིན་ནའི་ཞིག་ཚར་བ་བྱེད་དགོས་འདུག་ཨ་ནི་ཉིས་སྟོང་སུམ་ཅུ་ནས་སུམ་ཅུ་སོ་ལྔ་བར་དུ Long Term ལབ་ནས་ཁོ་ཚོ་གི་བེད་སྤྱོད་བཏང་ནས་ཨ་ནི་ཡང Number ག་ཚོད་ཡིན་ནའི་ཞིག General Airport ཚར་བ་བྱེད་དུ་ཁྱོན་བསྡོམས་བྱས་ནས་ཉིས་སྟོང་སུམ་སོ་ལྔ་བར་དུ་ལྔ་བཅུ་ང་དགུ Airport བཙུགས་བཙུགས་བཙུགས་བཙུགས་ནས་བོད་ག་གི་ས་ཆ་གང་ས་ཁྱབ་ཆེན་པོ་གང་ས་ལ་བཙུགས་པའི་ཨ་ནི་དམིགས་ཡུལ་ཤུགས་ཆེན་པོ་འདུག་ཧ་དེ་དབང་ཕྱུག་ལགས།

ལ་རེད། ཁྱིམ་ཚང་ལྔ་དེའི་དཔེ་ཆ་ཕྱེ་ན་བླ་ས་གོང་དཀར་ཡོད་རེད་ཨ་ནི་ཆབ་མདོ་ནང་ལ་ཆབ་མདོ་བམ་རྟ་ཡོད་རེད་ཨ་ནི་མངའ་རིས་ནང་ལོ་ལ་ཨ་ལི་ཀུན་ཤ་ལན་རྒྱ་ནག་ག་ཇི་ད་མིང་རེད་ད་དུས་སུ་ད་ཨ་ལི་ཀུན་ཤ་ཡོད་རེད་ཨ་ནི་གཞིས་ཀ་རྩེ་ནང་ལ་གཞིས་ཀ་རྩེ་ཧའི་པིང་ཨེར་པོར་ལ་ནི་གཞིས་ཀ་རྩེ་གཞིས་ཏའི་པིས་ཨེར་པོར་ལེད་ད་དེ་ཅིག་འདུག་ཨ་ནི་ཉིང་ཁྲི་ནང་ལོ་ལ་ཉིང་ཁྲི་གི་ཨ་ནི་སྨན་གླིང་ལ་ནི་ད་སྨན་གླིང་ཨེར་པོར་ལ་ཅིག་འདུག་ད་དུས་སུ་ཁང་ས་དབང་ཆོས་ལ་དུས་སུ་ཁང་ས། དམག་མི་རྒྱ་ནག་དམག་མིས་བེད་སྤྱོད་བྱས་ཡོད་པ་གསལ་པོ་གསལ་རྐྱང་རེད་ལ་ང་ཚོས་ད་ཉམས་ཞིབ་བྱེད་ཡས་དང་འདི་ཚོ་གི་བལྟ་བ་ཡིན་ན་དེ་ནང་ལོགས་ལ Report ཕྱི་མ་ཞིག་བྲིས་ས་རེད་ད་རྒྱ་ནག་གི་དམག་མིས་དེ་ནང་ཞུ་བཙུགས་ཤག་ལབ་ནས་ཨ་ཅེ་དང། ད་དེ་ལས་ལྷག་པ་ལྔ་ལས་ལྷག་པ་ད་ལྟ་གསུམ་བཙུགས་བསྡད་ཡོད་རེད་ལ། ད་གསུམ་བཙུགས་ད་བཙུགས་བཞིན་པ་རེད་ད། ད་ཚར་བ་འདྲ་བ་ཡིན་ད་ཁོང་ཚོ་ཚར་བ་འདྲ་བ་རེད་ད་བཙུགས་ཡས་དེ། གསུམ་དེ་ག་བ་རེད་ལ། གསུམ་དེ་ག་པར་རེད་ལབ་ན་མངའ་རིས་ནང་ལོགས་ལ་པུ་རང་ལེ་ད་ང་ཚོ་བོད་པ་ཡིན་ན་པུ་རང་ལེ་ད། ཨ་ནི་རྒྱ་ནག་ཡིན་ན་པུ་ལན་པུ་ལན་ལེ་ད་པུ་ལན། ཨ་ས་ཆ Pulan County ལ་ང་ཚོ་ཁོང་ཚོ་གིས་རྒྱ་ནག་གི Airport ཆེན་པོ Transport Airport ཟེར་བ་ཅིག་བཙུགས་བཙུགས་ཚར་བ་འདྲ་ཡིན་བཙུགས་ཚར་བ་འདྲ་རེད་ཨ་ནི། དེ་མ་ཟད་ང་ཚོ་གཞིས་ཀ་རྩེ་ནང་ལོང་ཙི་ཡོད་ར། ལོང་ཙི། ལོང་ཙི County ལ་ཡོད་ད། ལོང་ཙི County ནང་ལོང་ཙི Airport ལབ་ནས་རྒྱ་ནག་གི་ཡང་ཤུགས་ཆེན་པོ

གཅིག་ལྟ་བ་ཡིན་ན་ས་ཆ་གང་ལ་བཙུགས་ཀྱི་འདུག་ན་ནི་ཡག་དུང་ལ། བོད་པའི་ས་ཆ་རྒྱ་རྒྱ་གར་དང་བོད་པ་ག་ཅི་རྒྱ་གར་དང་ནི་བོད་པ་ག་ཅི་ས་མཚམས་འགྲམ་ལ་ཡག་དུང་ག་ཅི County ལེ་ད་རྒྱ་ནག་གི་འོང་འོང་འདི་ས་ཆ་ལ། ཨ་ནི་བཙུགས་ཡས་ཀྱི་དམིགས་ཡུལ་ཤུགས་ཆེན་པོ་འདུག་ལ། ད་འདི་ཨ་ནི། ཡག་དུང་ཟེར་ཡས་འདྲ་བོ་དང་དིང་རི་དང། ད་ཀོང་པོ་ཀོང་པོ་ཉིང་ཁྲི་ཟེར་ཡས་འདྲ་བོ་དང།

རྒྱ་གར་ལ་ཡང་ཐད་ཀར་ཉེན་ཁ་ཞེ་པོ་ཅིག་ཡོད་བསྡད་པ་གསལ་པོ་ཞེ་པོ་ཅིག་སྟོན་གྱི་ཡོད་རེད་བ་ད་འདི་ནང་ལ་ཡང་ད་ད་ལྟ་རྩོམ་ཤོག་སྤེལ་མཁན་དེ་འདྲ་རེད་ཉམས་ཞིབ་པ་མང་པོ་ཅིག་གིས་ད་རང་གསུངས་བསྡད་ཀྱི་འདུག་ད་རྒྱ་གར་ངོས་ནས་ད་ལྟ་ཨ་རུ་ནཱ་ཅལ་གཡས་གཡོན་དེ་པར་ལ་གཞུང་ལམ་འཁྲིད་ཡ་ལ་སོགས་པ་དེ་འདྲ་ཅིག་བྱེད་ཀྱི་འདུག་ཟེར་ཡག་ཅིག་ཁ་སང་གནས་ཚུལ་ཞིག་ཐོན་པ་རེད། འདི་ལྡང་གི་ཡོད་རེད་པས་ག་འདྲས་འདྲ་ཅིག་ཆགས་བསྡད་ཀྱི་ཡོད་རེད་རྒྱ་གར་ངོས་ནས་ཕར་གདོང་ལེན་འདྲ་པོ་དེ་ཁ་གཏད་འདྲ་པོ་དེ་ག་འདྲས་བྱེད་ཀྱི་འདུག་བསམ་གྱི་འདུག། ལ་བ་ལ། ད་རྒྱ་གར་ཁོ་རང་རྒྱ་གར་གྱི་དོ་སྣང་ད་ཤུགས་ཆེན་པོ་བྱས་ད་བྱེད་བཞིན་པ་རེད་ད་རྒྱ་ནག་གི་ད་བོད་ནང་ལོགས་ལ་ད་འཛུགས་སྐྲུན་གྱི་ད་ཆ་ཤས་ག་རེ་ཤུགས་ཆེན་པོ་སྟོན་གྱི་འདུག་དམག་མི་ད་དམག་མི་གྱི་ཆ་ཤས་ག་རེ་ཤུགས་ཆེན་པོ་སྟོན་གྱི་འདུག་དེ་རྒྱ་ནག་གི་དུས་རྒྱུན་དུ་ནས་ད་རྒྱ་ནག་གི་ད་རྒྱ་གར་གྱི་དུས་རྒྱུན་དུ་ནས་ད་དོ་སྣང་ཤུགས་ཆེན་པོ་བྱེད་སའི་གི་ད། དོ་སྣང་ཤུགས་ཆེན་པོ་བྱེད་སའི་གི་ད་ད་དེ་བསམ་བློ་གཏོང་ས་ཅིག་རེད་ར། ཨ་ནི་སྤྱིར་བཏང་ད་ལྟ་ད་ང་ཚོ་བོད་རང་སྐྱོང་ལྗོངས་ལ་ནི་ད་དེ་རྒྱ་གར་གི་ད་རྒྱ་གར་གི་ད་ང་ཚོ་བདེ་འཇགས་བདེ་འཇགས་ག་ཅིག་སྐོར་ལ་སྐད་ཆ་བཤད་དུས་ཨམ་བོད་རང་སྐྱོང་ལྗོངས་དེ་ད་ལྟ་དཔེ་གལ་ཆེན་པོ་བྱེད་ཀྱི་འདུག་ལ་ཁོང་ཚོ་ལ་ད་འདི་སྒང་ལ་ཉམས་ཞིབ་བྱས་དང་འདི་སྒང་ལ་གྲོས་བསྡུར་བྱས་དེ་ཁོང་ཚོ་གི་ད་བདེ་འཇགས་ག་ཅིག་ད་བརྗོད་པ་ནང་ད་གལ་ཆེ་ཤོས་ཅིག་བྱེད་ཀྱི་འདུག་ར། ཨ་ནི་སྤྱིར་བཏང། རྒྱ་གར་གྱི་དོ་སྣང་བྱེད་པ་མ་ཟད་རྒྱ་གར་གྱི་ཁོ་རང་གི་ཨ་ནི་ཐབས་ཤེས་ཐབས་ལམ་འདྲ་མིན་སྣ་ཚོགས་བཏང་གི་ཡོད་རེད། རྒྱ་ནག་གི་ད་སྤྱིར་བཏང་འདི་ལྟ་བ་ཞིག་གསུངས། རྒྱ་གར་ད་རྒྱ་ནག་གི་ད་ང་ཚོ་བོད་རང་སྐྱོང་ལྗོངས་ནང་ལོགས་ལ་ཞའོ་ཁང་ཚུམ་ལབ་ནས་ཤུགས་ཆེན་པོ་དཔེ། build བྱེད་ར། build བྱེད་ར། ལ་རེད། ཨ་ནི། ད་ཞའོ་ཁང་ཚུམ་འདི་ཚོ་ལ་ལྟ་ནས་རྒྱ་ནག་རྒྱ་གར་ཁོ་རང་གི་ཡང

ལའང་རྒྱ་གར་གྱི་ཐ་སྙད་འཛུགས་སྐྲུན་གྱི་ཆ་ཤས་དང་ལུས་གཟུགས་ངན་ཤུགས་ཆེན་པོ་ཞིག་བལྟ་མེད་ལ་དེ་སོང་ཙང་ངེད་ཀྱིས་ད་ཉིས་སྟོང་སུམ་ཅུ་སོ་ལྔ་བར་དུ་རྒྱ་གར་གྱི་ཆ་ཤས་དེ་འདྲའི་ཆུང་པོ་ཡོད་དེ་འདྲའི་ཆུང་པོ་ཡོད་འདི་ང་ལ་ཐོས་ས་མ་རེད་ལ་དབང་ཆོས་ལ། ལ་རེད། དེ་ནས་ད་ཚོད་དཔག་འདྲ་པོ་གལ་ཆེ་ཐུག་རེད་པ། སྤྱིར་བཏང་རྒྱ་གར་གྱི་དོ་སྣང་ཤུགས་ཆེན་པོ་དཔེ་བྱེད་ད་བྱེད་བཞིན་པ་རེད་རྒྱ་གར་གྱི་གྲོས་ཚོགས་ནང་ལོགས་ལ་འདིའི་གྱི་སྐོར་ལ་ས་མཚམས་གྱི་འཛུགས་སྐྲུན་གྱི་རྒྱ་གར་ཁོ་རང་གྱི་ས་མཚམས་གྱི་འཛུགས་སྐྲུན་ལ་ཡར་རྒྱས་བཏང་ཡག་གི་གྲོས་བསྡུར་དང་སྐད་ཆ་དང་ཨ་ནི། སྦིལ། མ་སུ་ད། དེ་དེ། འགྲོ་སོང་གི investment གི་ཤུགས་ཆེན་པོ་དཔེ་བཏང་གི་ཡོད་རེད་ལ། དཔེ་ཆ་བཞག་ན་ཨ་ནི་ང་ཚོ BRO ཡོད་ར། རྒྱ་གར་ད། ད་དེ border ག་ཅིག road བདུན་ཅུ། བདུན་ཅུ་ལ་ཡི་ཨ་ནི་རྒྱ་གར་གྱི་ད་ཉེ་ཆར་རང། crore སུམ་སྟོང་ལྔ་བརྒྱ་ལྷག་ཙམ་གྱི་ཨ་ནི་གྲོས་ཚོགས་ནས་ད bill དེ pass བྱས་ནས་ད་ད། འགྲོ་སོང་བཏང་ད་བཏང་གི་ཡོད་རེད་ད། ས་མཚམས་གི་ད་ལམ་ཁ་དེ་ཚོ་ཡར་རྒྱས་བཏང་གི་འདུག་ལ་ནི།

ཅིག་ག་རེ་མཐོང་གི་འདུག་ལབ་ན་རྒྱ་ནག་ཁོ་རང་གིས་དུས་རྒྱུན་དུ་ནས་ང་ཚོ་བོད་ལ་ནི་ས་ཆ་བོད་ད་བོད་མི་དང་ཨ་ནི་བོད་ད་བོད་རང་སྐྱོང་ལྗོངས་ས་ཆ་ནང་ལོགས་ལ་ད་དཔལ་འབྱོར་གྱི་ཡར་རྒྱས་ཤུགས་ཆེན་པོ་ཞེ་པོ་བཏང་གི་ཡོད་ལབ་ནས་ལབ་ཀྱི་ཡོད་རེད་ར་དུས་རྒྱུན་དུ་དུ་ད་འདི་ག་རེ་བྱེད་ཀྱི་འདུག་ལབ་ན་འཛུགས་སྐྲུན་དང་དེ་ཚོ་ཡར་རྒྱས་ཤུགས་ཆེན་པོ་བཏང་ནས་རྒྱ་ནག་གིས་ད་འདི་འཛུགས་སྐྲུན་ཡར་རྒྱས་འདི་ག་ཚོད་འགྲུབ་ཀྱི་ཡོད་རེད། ལབ་ནས་ཨ་ནི་བོད་ནང་ལོགས་ལ་དང་བོད་མི་དེ་ཚོ་ལ་ཁེ་བཟང་ཤུགས་ཆེན་པོ་ཞེ་པོ་རག་གི་འདུག་དཔལ་འབྱོར་གྱི་ཡར་རྒྱས་ཞེ་པོ་བཏང་ཡོད་རེད་དེ་ཁོ་རང་གི་ཤུགས་ཆེན་པོ་དཔེ་རྒྱ་ནག་གི་ད་དུས་རྒྱུན་དུ་ནས་ལབ་ཀྱི་ཡོད་རེད་ར་ད་ཡིན་ན་ཡང་བོད་ནང་ལོགས་ལ་འཛུགས་སྐྲུན་དང་དེ་ཚོ་ཡར་རྒྱས་བཏང་ནས་བོད་ག་ཅིག་ད་སྔོན་མ་ང་ཚོ་སྔོན་མ་ནས་བྱས་ནས་ད་ང་ཚོ་སློབ་གྲྭ་ནས་བྱས་ནས་ང་གོ་གོ་ད་གོ་བཞིན་པ་ཡིན་ར་ཨ་བོད་པའི་གི་ང་ཚོ། སུ་གི་ག་རེ་ལབ་པ་རེད་ལབ་ན་འཛུགས་སྐྲུན་དང་དེ་ཚོ་ཡར་རྒྱས་བཏང་ནས་འགྲོ་ལམ་དེ་ཚོ་ཡར་རྒྱས་ཆེ་རུ་འགྲོ་གི་ར་དམག་མིའི་ཤུགས་ཆེ་རུ་འགྲོ་གི་ར་དམག་མི་དང་ཨ་ནི་དམག་མིའི་ཤུགས་ཆེ་རུ་འགྲོ་ན་ད་འདི་ད་ང་ཚོ་ད common sense ད་ནམ་རྒྱུན་ནས་ད་བསམ་ད་བསམ་ཤེས་པ་ར་དམག་མི་དང་ཨ་ནི་ད police ཡོད་རེད་ར་ད་ཉེན་རྟོག་པ police ད་ཁོང་ཚོས་གི་ད་ཉེན་རྟོག་པ་ད་ཁོང་ཚོས་གི་ད་སྟོབས་ཤུགས་དེ་ཆེ་རུ་འགྲོ་ན་བོད་ནང་ལོགས་ལ་ད་དཀའ་ངལ་མྱོང་མཁན་མང་ཤོས་དེ་བོད་ད་བོད་ནང་ཡོད་པའི་བོད་མི་དེ་ཚོ་ལ་དཀའ་ངལ་ཤུགས་ཆེན་པོ་ཤུགས་ཆེ་རུ་འགྲོ་ཡ་རེད་ཤག་ར་ད་ལྟ་གི་དཀའ་ངལ་ཤུགས་ཆེན་པོ་ཞིག་ཡོད་རེད་ད་ཡིན་ན་ཡང་ད་ལྟ་དམག་མི་གྲངས་ཀ་མང་རུ་བཏང་ཡ་ཡིན་པ་དེ་ཉར་རྩིས་རེད་ཤག་ཨ་ནི་འཛུགས་ད་ཉེན་རྟོག་པ་ག་ཅིག་ཁོང་ཚོ་གི་ད་ཤུགས་ད་སྟོབས་ཤུགས་དེ་ཚོ་ཆེ་རུ་འགྲོ་ཡ་མ་ཉིས་སྟོང་སུམ་ཅུ་སོ་ལྔ་བར་དུ་དེ་ཉར་རྩིས་རེད་ཤག་ལ་ད་ཉེན་ཁ་དེ་ཤུགས་ཆེན་པོ་ག་རེ་འདུག་ལབ་ན། རྒྱ་གར་དང་རྒྱ་ནག་དཀྱིལ་མ་ལ་ཁོ་རང་གཉིས་ཕར་ཚུར་ད་ད་འབྲེལ་བ་དེ་སྡུག་རུ་འགྲོ་གི་འདུག

ད་དམག་མི་ག་རེ་རྩོད་རྙོག་ཤོར་ས་ཅིག་དམག་གི་རྩོད་རྙོག་ཤོར་ས་ཀྱི་ས་ཆ་དེ་ཆགས་ཀྱི་ཉེན་ཁ་ཤུགས་ཆེན་པོ་ཞིག་འདུག་བསམ་ནས་འདི་ངའི་བསམ་པར་བསམ་གྱི་འདུག་ར་ང་རང་གི་ད་བསམ་བློ་ད་ག་རང་ཡིན་ང་རང་གི་ད་གོ་བ་ད་ག་རང་ལེན་ཡིན་ར་དེ་སོང་ཙང་ཨ་ནི་ཉིས་སྟོང་སུམ་ཅུ་སོ་ལྔ་བར་དུ་ད་བོད་རྒྱ་ནག་དང་རྒྱ་གར་དཀྱིལ་མ་ལ་ད་རྩོད་རྙོག་ཤུགས་ཆེན་པོ་ཅིག་ཤོར་བ་ཡིན་ན་བོད་རང་སྐྱོང་ལྗོངས་འདི་ས་ཆ་འདི་ཨ་ནི་བོད་པའི་ས་ཆ་གཞན་པ་དེ་ཚོ་ལ་ཡང་གནོད་ཤུགས་ཆེན་པོ་ཞིག་སྐྱེལ་གི་རེད་ལ་འོང་འདི་ས་ཆ་འདི zone of war ཅིག་ཆགས་ཡ་གི་ཉེན་ཁ་ཤུགས་ཆེན་པོ་འདུག་ཟེར། ད་ལྟ་ཡུན་ནན་ནང་ལོགས་ལ་རྒྱ་མིའི་གྱི་བཅིངས་འགྲོལ་དམག་གི་ཟེར་གྱི་རེད་བ་ད་དམག་དམག་མི་རང་གཅུན་འདོད་བྱེད་ནས་ཕ་གིར་ལ་ཡ་ལྷོ་ཕྱོགས་ཀྱི་ད་ལྟ་ད་ཅིག་སྡེ་ཁག་ཆེན་པོ་ཅིག་ཕ་གིར་བཙུགས་ཡོད་ཟེར་ཅིག་ཤེས་ཡོད་ར་བ། ད་ལྟ་འདི་བོད་ནང་ལོགས་ལ་རང་སྐྱོང་ལྗོངས་དང་ད་ག་ནང་བཞིན་བོད་ཀྱི་མདོ་སྟོད་སྨད་ཀྱི་ས་ཁུལ་ཁག་ནང་ལོགས་ལ་གལ་སྲིད་རྒྱ་མིའི་དམག་མི་འདི་མང་རུ་ཕྱིན་པ་ཡིན་ན།

ད་བགོ་བཤའ་བྱ་ས་ཅིག་ཡོད་ར་དམག་མིའི་སྒེར་གྱི་ད་ས་ཆ་ས་ཆ་རྒྱ་ནག་ཡོངས་རྫོགས་ལ་ས་ཆ་ས་ཆ་བགོ་བཤའ་བྱ་ས་ཅིག་ཡོད་ར། ལགས་རེད། ཨ་ནི་དེ་ས་ཆ་དེ་ད་བོད་རང་སྐྱོང་ལྗོངས་དང་བོད་ས་ཆ་གཞན་པ་འདི་ཚོ་ཚང་མ་རྒྱ་ནག་གི Western Theater Command ཤི་པུ་ཀྲན་ཅུ་ལབ་མཁན་དེ་ས་ཆ་དེ་ལ་འོག་ལ་ཆགས་ཡོད་དོ། ལའོ། ད་ཤི་པུ་ཀྲན་ཤི་པུ་ཀྲན་ཅུ་ལབ་ན་ས་ཆ་དེ་ཆེན་པོ་ཞིག་ཡོད་ར་ད་དེ་ཤི་པུ་ཀྲན་ཅུ་ག་ཅིག་ད་གཙོ་བོ་དམིགས་ཡུལ་དེ་ག་རེ་ལབ་ན་ཁོང་ཚོའི་གི་རྒྱ་ནག་གི་ད Western ཕྱོགས་ལ

ཁོང་ཚོས་ཉིན་ཞིག་ནས་ད་ལྟ་རྒྱ་ནག་གི census ནང་བལྟ་བ་ཡིན་ན་ཨི་གམ་ཞིག་འདུག་རྒྱ་ནག་གི་ད་གཞིས་ཀ་རྩེ་ནང་ལོགས་ལ་རྒྱ་ནག་གི་རྒྱ་རིགས་མི་འབོར་འོ་ཙམ་མང་པོ་འདུག་ད་མངའ་རིས་རིགས་མངའ་རིས་ཀྱི་ས་ཆ་ས་ཁུལ་ལ་བལྟ་བ་ཡིན་ན་རྒྱ་ནག་དམག་མི་དམག་མི་ལབ་ན་ད་རྒྱ་ནག་མི་འབོར་དེ་ཏོག་ཙམ་ཉུང་བ་འདུག་ད་ཅི་ན་ད་ང་ཚོ་ཞིག་མངའ་རིས་ཀྱི་ས་ཆ་དེ་ཚོ་དཔེ་བསྡད་ས་དཔེ་དཀའ་ལས་ཁག་པོ་བྱས་ཀྱི་ད་མི་བསྡད་ས། རེད་རྒྱ་རིགས་རང་གི་སྐྱ་ངལ་བ། ད་འོ་ལོ་ད་དེ་ཚོ་ང་ཚོ་བལྟ་བ་ཡིན་ན་རྒྱ་ནག་གི

རྐང་བྱེད་ཀྱི་ཡོད་ལེ་ད། ད་དུས་ཚོད་རྐང་ཚ་ལ་ལ་ནི་དེ་ལ་བ་དེ་ལྟ་ནས་ལྷ་ས་ནང་ལོགས་ལ་རྒྱ་མི་མང་ཤོས་ལྷ་ས་ནང་ལོགས་ཡོད་པའི་རྒྱུ་མཚན་དེ་ག་རེད་ཉིང་ཁྲི་ནང་ལོགས་ལ་རྒྱ་ནག་རྒྱ་གར་ག་རེད་རྒྱ་གར་གྱི་ས་ཆ་དང་ནི Border དང་ས་མཚམས་དང་མཉམ་དུ་མཐུན་པ་དེ་ས་ཆ་ཉིང་ཁྲི་བྱ་བ་རེད་ཉིང་ཁྲི་ནང་ལོགས་ལ་རྒྱ་ནག་གི་ད་མི་འབོར་མང་པོ་ཞུ་ག་ཅིག་ནི་ཡོད་རེད་བློ་ཁ་ནང་ལོ་ལ་རྒྱ་ནག་གི་མི་འབོར་ག་ཅིག་ནི་ཡོད་རེད་ཞུ་ད་དུས་ཚོད་རྐང་ཚ་སྐད་ཆ་དཔེ་དེ་བྱེད་ཡོད་དུས་ལ་ཤུགས་ཆེན་པོ་ཞུ་བྱ་ཡོད་དུས།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལེ་ཐི་ཝིན་ཡུལ་གྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་དང་ལྷན་དུ་ཐུག་འཕྲད་གནང་ནས་ད་ལྟའི་བོད་ནང་གི་གནས་སྟངས་དང་ཡུག་རེན་དང་བོད་ཀྱི་གནས་ཚུལ་འདྲ་མཚུངས་ཡིན་པ། རྒྱལ་སྤྱིའི་ངོས་ནས

དེ་ནི་དུས་བཀག་བསྐྱར་ཞིབ་སྐབས་གཡོ་སྒྱུ་འཁྲབ་སྟེ་རྒྱལ་ཁབ་གཞན་རྣམས་མགོ་སྐོར་བསླུ་བྲིད་བྱེད་ཐབས་ཤིག་ཡིན་པ་འགྲོ་བ་མིའི་ཐོབ་ཐང་གི་ཐད་ལ་མཁས་དབང་སོ་ཕི་ཡ་རི་ཅར་སོན་ལགས་ཀྱིས་འགྲེལ་བརྗོད་གནང་འདུག་ཡང་གནས་ཚུལ་གཞན་ཞིག་ནང་ཧོང་ཀོང་གིས་རྒྱལ་ནང་བདེ་སྲུང་གི་ཁྲིམས་གཞི་གསར་པ་ཞིག་བཟོ་རྒྱུར་འགོ་འཛུགས་བྱས་ཡོད་པ་དང། ལོ་གསུམ་ལྷག་གོང་ཁྲིམས་གཞི་དེ་འདྲ་ཞིག་གིས་རྒྱ་ནག་གིས་ཧོང་ཀོང་ཐོག་བཙན་འགེལ་བྱས་ནས་གཞུང་དང་ཆབ་སྲིད་ཀྱི་ལྟ་བ་མི་མཐུན་པ་རྣམས་ལ་དྲག་གནོན་ཤུགས་ཆེ་བྱས་ནས་ཚར་བཅད་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།